ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་དུ་ཡོད་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་དགུ་རེས་གཟའ་ཕུར་བུའི་ལས་རིམ་འདི་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག། དེ་རིང་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གིས་དཔལ་འབྱོར་སླར་གསོའི་ཆེད་དུ་རྒྱ་ནག་ནང་ཁུལ་དུ་ཡུལ་སྐོར་དུ་བསྐྱོད་མཁན་གུ་ཡངས་དུ་གཏོང་བཞིན་པ་དེས་བོད་མི་ཚོ་ལྷ་སར་ཡོང་བ་སྟབས་བདེ་བྱུང་ཡོད་པའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དམིགས་བསལ་ཆེད་སྒྲིག་ལེ་ཚན་ནང། Google འཚོལ་ཞིབ་མཉེན་ཆས་ནས Computer ནང་ཡིག་ཆ་གང་རུང་ཞིག་འདྲ་བཤུས Computer དེ་ལས་ལོགས་སུ་ཉར་ཚགས་བྱེད་པའི་ཁྱད་ཆོས་དེ་མེད་པ་བཟོ་བའི་ཐད་ལ་བོད་དོན་ཉམས་ཞིབ་པ་དང་རྒྱ་ནག་གནད་དོན་དབྱེ་ཞིབ་པ་སོགས་ཀྱིས Google འཚོལ་ཞིབ་མཉེན་ཆས་ནས་ཁྱད་ཆོས་དེ་མེད་པ་བཟོས་པར་གཉན་འཕྲང་ཅན་གྱི་གནས་ཚུལ་མཁོ་སྒྲུབ་བྱ་རྒྱུར་དོ་ཕོག་འགྲོ་ངེས་ཡིན་པའི་གསུངས་པའི་སྐོར་སོགས་སྙན་སྒྲོན་ཞུ་རྒྱུ་དང། བོད་ཀྱི་རིག་གཞུང་འཕེལ་རིམ་ཁྲོད་ཞིང་པ་དང་འབྲོག་པ་ཚོའི་ལོ་རེའི་ས་ཞིང་འདེབས་ལས་དང་སྒོ་ཕྱུགས་སེམས་ཅན་གནས་སྤོ་བྱེད་པ་དང་དེ་བཞིན་གང་སར་མི་སྒེར་གྱི་བདེ་ཐབས་ཆེད་ཚེ་རབས་ལས་རྩིས་བསྐོར་བ། རླུང་དར་བཙུགས་པ་ཁང་པ་སྤོ་བ་སོགས་ཀྱི་ཆེད་བོད་ཀྱི་ལོ་ཐོས་བོད་མིའི་འཚོ་བའི་ནང་བྱེད་ལས་གལ་ཆེན་ཞིག་བྱེད་ཀྱི་ཡོད་པར་བརྟེན། རྡ་ས་དབུས་འབྲོག་པའི་སྨན་རྩིས་ཁང་གི་རྩིས་རམས་པ་བསྟན་འཛིན་སྙན་གྲགས་ལགས་སུ་ལོ་ཐོ་དེ་བོད་དུ་ག་དུས་ནས་དར་འགོ་བཙུགས་པ་དང་ལོ་ཐོའི་ནང་ཚེས་གྲངས་ཆད་ལྷག་སོགས་ཀྱི་རྩིས་རྒྱག་ཚུལ་ག་འདྲ་ཡིན་མིན་ལོ་ཐོ་དེའི་ལྟ་སྟངས་ཤེས་པ་བྱས་ན་ཁེ་ཕན་གང་ཡོད་མེད་སོགས་སྐོར། བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་ཐེངས་འདིའི་བོད་དང་རྒྱལ་སྤྱིའི་གནད་དོན་ཞེས་པའི་ལེ་ཚན་ནང་ཉེ་ཆར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་བཙན་བྱོལ་བོད་མིས་མྱོང་བཞིན་པའི་རྒྱ་ནག་གི་རྒྱལ་མཚམས་ལས་བརྒལ་བའི་བརྒལ་བའི་གཉའ་གནོན་ཞེས་པའི་སྐོར་གྱི་སྙན་ཐོ་ཞིག་འདོན་སྤེལ་གནང་ཡོད་པ་ལྟར། བསྟི་གནས་ཁང་དེ་ཉིད་ཀྱི་འགན་འཛིན་བསྟན་འཛིན་ཟླ་བ་ལགས་སུ། བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་གི་ཡིན། ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་པའི་གོང་དེ་རྒྱ་ནག་གཞུང་གིས་དཔལ་འབྱོར་སླར་གསོའི་ཆེད་དུ་རྒྱ་ནག་ནང་ཁུལ་དུ་ཡུལ་སྐོར་འགྲོ་སྐྱོད་ཐད་གུ་ཡངས་གཏོང་བཞིན་པ་དེས་བོད་མི་ཚོ་ལྷ་སར་ཡོང་བར་སྟབས་བདེ་བྱུང་ཡོད་པའི་སྐོར་ལ་གསར་འགོད་པ། ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྔོན་ལ་སྙན་སྒྲོན་ཞུ་གི་ཡིན། ད་ལྟའི་ཆར་རྒྱ་ནག་རྒྱལ་ཡོངས་ཀྱི་དཔལ་འབྱོར་ཉམས་ཆག་ཤུགས་ཆེ་འགྲོ་བཞིན་པ་དང་བསྟུན་རྒྱ་ནག་གཞུང་གིས་རྒྱལ་ནང་གི་དཔལ་འབྱོར་སླར་གསོའི་ཆེད་དུ་ལོ་གསར་སོགས་དང་བསྟུན་ཡུལ་སྐོར་བ་འགྲོ་སྐྱོད་ཐད་ནུས་ཤུགས་འདོན་བཞིན་ཡོད་པ་དང། རྒྱ་ནག་གཞུང་འབྲེལ་ངོས་ནས་ཡུལ་སྐོར་འགྲོ་སྐྱོད་ཀྱིས་དཔལ་འབྱོར་སླར་གསོར་དམིགས་པ་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་བོད་ཀྱི་ལོ་གསར་དང་བསྟུན་བོད་ཀྱི་མདོ་སྟོད་སྨད་གཉིས་ནས་ལྷ་སར་འགྲོ་མཁན་ཚོ་དེ་སྔ་ས་གནས་དང་རྫོང་རིམ་པའི་ཡིག་ཆ་དང་ཆོག་མཆན་ཞུ་རྒྱུ་མང་དག་ཅིག་ཡོད་པར་གུ་ཡངས་གཏོང་གི་ཡོད་པ་དང་གནད་དོན་དེས་འདི་ལོ་མདོ་སྟོད་སྨད་གཉིས་ནས་ལོ་གསར་དང་བསྟུན་ལྷ་སར་ཡོང་མཁན་ཕོན་ཆེ་བྱུང་སྟེ་ཕྱི་ལོ་ཉིས་སྟོང་བརྒྱད་རྗེས་ལྷ་སར་མདོ་སྟོད་སྨད་ཀྱི་མི་མང་འདུ་འཛོམས་བྱུང་ཤུགས་ཆེ་ཤོས་ཆགས་ཀྱི་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བརྗོད་བྱུང། གོང་ཞུས་འབྲེལ་ཡོད་ཅིག་ནས་མུ་མཐུད་བརྗོད་དོན་ལ་འདི་ལོའི་ལོ་གསར་འཆར་ལ་ཉེ་བ་དང་བསྟུན་ལྷ་སར་ཡུལ་སྐོར་བ་མི་རིགས་འདྲ་མིན་ཧ་ཅང་ཕོན་ཆེན་ཡོང་གི་ཡོད་པ་དང་ལྷག་པར་དུ་བོད་ཀྱི་མདོ་སྟོད་སྨད་གཉིས་ནས་འགྲོ་སྐྱོད་ཐད་གུ་ཡངས་ཅུང་ཙམ་བཏང་བ་དེས་ལྷ་སར་ཡོང་མཁན་མང་པོ་བྱུང་གི་ཡོད་སྐོར་བརྗོད་བྱུང་ལ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ལྷ་སར་རྟེན་གཞི་བྱས་པའི་ཡུལ་སྐོར་ཚོང་ལས་ཁང་ཞིག་ལ་འབྲེལ་བ་བྱས་སྐབས་ལྷ་སར་ཡུལ་སྐོར་བ་མང་པོ་ཡོང་བཞིན་པ་དེས་ས་གནས་ཀྱི་ཚོང་ལས་གཉེར་མཁན་ཚོར་ཁེ་ཕན་ཡོང་གི་ཡོད་པ་དང་མདོ་སྟོད་སྨད་གཉིས་ནས་ལྷ་སར་ཡོང་མཁན་བོད་རིགས་ཚོ་རང་གི་ས་གནས་ནས་ཆོག་མཆན་ཞུ་དགོས་པ་ལས་ལྷ་སར་སླེབས་རྗེས་འབྱོར་ཡོད་པའི་ཐོ་འགོད་ཅིག་ལས་དམ་དྲག་དམིགས་བསལ་བ་མེད་ན་ཡང་ཕྱིའི་རྒྱལ་ཁབ་ནས་ལྷ་སར་ཡོང་བར་ཡིག་ཆ་དང་སྒྲིག་སྲོལ་མང་དག་དགོས་སྐོར་འགྲེལ་བརྗོད་གནང་བྱུང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་མཇུག་ནས་བཟུང་རྒྱ་ནག་གཞུང་གིས་བོད་ཀྱི་མཐའ་མཚམས་ཁག་སྒོ་འབྱེད་སླར་གསོ་དང་བོད་དེ་ཕྱི་ཕྱོགས་སུ་སྒོ་མོ་ཕྱེས་ནས་ཕར་འགྲོ་ཚུར་འོང་ཤུགས་ཆེ་རུ་གཏོང་རྒྱུ་ཡིན་སྐོར་སོགས་བརྗོད་ཡོད་ན་ཡང་བོད་ནང་གི་འབྲེལ་ཡོད་བོད་མི་ཅིག་ནས་རྒྱ་ནག་ནང་ཁུལ་དུ་འགྲོ་སྐྱོད་ཐད་གུ་ཡངས་གཏོང་གི་ཡོད་པ་ལས་ཕྱི་ཕྱོགས་ཀྱི་རྒྱལ་ཁབ་ཁག་ཏུ་འགྲོ་སྐྱོད་ཐད་སྔར་བཞིན་དམ་དྲག་དང་དངུལ་དངོས་ཀྱི་གཏའ་མ་ཤུགས་ཆེ་འཇོག་དགོས་པ་དང་སྤྱི་ཟླ་དང་པོའི་ནང་རོགས་པ་ཁག་ཅིག་དང་མཉམ་དུ་ཡུལ་སྐོར་ཚོང་ལས་ཁང་ཞིག་བརྒྱུད་ནས་བལ་ཡུལ་དུ་སོང་བ་ཡིན་མོད། བལ་ཡུལ་དུ་འགྲོ་བར་ལྷ་སར་གཏན་སྡོད་ཀྱི་མི་ཞིག་དང་བལ་ཡུལ་སྒོར་མོ་ཁྲི་བཅུ་གཏའ་མར་བཞག་ན། ཚོགས་ཆུང་བྱས་ཏེ་འཁྲིད་བཞིན་ཡོད་ཀྱང་བལ་ཡུལ་དུ་འབྱོར་རྗེས་ཚོང་གཉེར་ཁང་གི་གར་ཁྲིད་ལས་སྒེར་ངོས་ནས་གང་བྱུང་འགྲོ་སྐྱོད་མི་ཆོག་པ་བཙོན་མ་ནང་བཞིན་ཡིན་པ་དང། དེ་བཞིན་ཉི་ཧོང་དུ་འགྲོ་བར་བོད་པ་ཚོར་དམིགས་བསལ་ཆ་རྐྱེན་དང་གཏའ་མ་དགོས་པ་དང་ཨ་རི་དང་ཕྱིའི་རྒྱལ་ཁབ་ཁག་ལ་ཧ་ལམ་མི་སྲིད་པ་ལྟ་བུ་ཡིན་པ་དང་རྒྱ་ནག་ནང་ཁུལ་དུ་འགྲོ་སྐྱོད་ཐད་གུ་ཡངས་ཆེ་རུ་ཕྱིན་ཡོད་པ་འགྲེལ་བརྗོད་གནང་གི་འདུག་སྤྱིར་རྒྱ་ནག་གཞུང་ངོས་ནས་ནམ་རྒྱུན་བོད་ནང་ཕྱི་ཕྱོགས་སུ་སྒོ་མོ་ཕྱེ་ཡོད་པ་དང་སྔ་ལོའི་སྤྱི་ཟླ་བཅུ་གཉིས་ནང་ཕོ་བྲང་པོ་ཏཱ་ལ་ཕྱི་ཕྱོགས་འགྲོ་འོང་གི་བརྡ་ཁྱབ་ཟེར་བ་ཞིག་བཏང་སྟེ།

གོ་མཚོན་དང་མཚོན་ཆའི་འོག་ནས་དྲག་གནོན་བྱེད་མ་ཟད་དེང་སྐབས་བོད་མི་ཚོའི་ལག་འཁྱེར་ཁ་པར་དང་ཕྱི་ལ་བཙུགས་པའི་པར་ཆས་ཀྱི་ཐོག་ནས་ལྟ་བཤེར་གྱིས་མྱུལ་ཞིབ་བྱེད་པ་དང་ཆབས་ཅིག་བོད་མི་ཚོ་དོན་དངོས་དང་གནས་ཚུལ་ངོ་མ་ཤེས་རྟོགས་མེད་པའི་ཐོག་ནས་སྔར་བས་དམ་དྲག་འོག་ཏུ་གནས་བཞིན་པའི་སྐོར། གཙོ་བོ་དཔྱད་གཞིའི་གནས་ཚུལ་ལ་གཞིགས་ཏེ་གསུངས་འདུག། བསྟན་འཛིན་རྡོ་རྗེ་ལགས་ཀྱིས་བོད་ཀྱི་གནས་ཚུལ་དེ་བྲིས་པའི་སྔོན་དུ་སྒྱུ་རྩལ་བ་གཅུང་པོ་ཚེ་རིང་ལགས་སུ་མྱ་ངན་དྲན་གསོ་གནང་ཡོད་པ་ནི། སྒྱུ་རྩལ་བ་གཅུང་པོ་ཚེ་རིང་ལགས་ཀྱི་མི་ཚེ་མཐའ་མཇུག་དེ་ཅེག་སྤྱི་མཐུན་རྒྱལ་ཁབ་ནང་བཞུགས་ཏེ་ཁོང་གིས་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་ས་པ་རག་ནང་གི Tibet Open House ཞེས་པའི་འགན་འཛིན་གནང་ཡུལ་དེ་ནི་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་དམངས་གཙོའི་ལམ་སྲོལ་ཐོག་ནས་སྲིད་འཛིན་དང་པོ་གནང་མཁན་སྐུ་ཞབས་ཝག་ལབ་ཧ་ཝེལ་མཆོག་གི་རྒྱལ་ཁབ་ཁུངས་ཡིན་པ་མ་ཟད། ཁོང་གིས་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་རང་དབང་དང་དམངས་གཙོའི་ཆེད་དུ་འཐབ་རྩོད་གནང་སྟེ་ཝག་ལབ་ས་ཆ་ཞེས་པ་གསར་གཏོད་གནང་ཡུལ་དང། ཁོང་ནི་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཉེ་བའི་གྲོགས་པོའི་ནང་ནས་གཅིག་ཡིན་པའི་སྐོར་སོགས་དྲན་གསོའི་ཐོག་ནས་བྲིས་ཡོད་པ་རེད་འདུག་ད་དུང་ཁོང་གི་དཔྱད་ཞིབ་ཀྱི་གནས་ཚུལ་དེའི་ནང་གཙོ་བོའི་གནད་དོན་ཁག་ཅིག་བཀོད་ཡོད་པ་ལས། དང་པོ་རྒྱ་ནག་གཞུང་གི་སོ་ལྟའི་བྱ་སྤྱོད་དེ་ནི་བོད་མིའི་སྨྲ་བརྗོད་རང་དབང་ཐོག་ལ་དམ་དྲག་བྱེད་རྒྱུ་ཙམ་མིན་པར་བོད་མི་ཕན་ཚུན་འབྲེལ་བ་དང་བསམ་ཚུལ་བརྗེ་ལེན་བྱེད་པ། ཕན་ཚུན་ཚོར་བ་སོགས་ཤོད་རེས་ཀྱི་འབྲེལ་ལམ་ལ་དམ་དྲག་བྱེད་པ་ཞིག་ཏུ་འགྱུར་བཞིན་ཡོད་པ་རེད་ཅེས་དང། གཉིས་པ་རྒྱ་ནག་གཞུང་གིས་འཕྲུལ་རིག་ཐོག་ནས་སོ་ལྟ་བྱེད་ཐབས་ཀྱི་ཁ་པར་གྱི་མཉེན་ཆས App བོད་མི་ཚོའི་ཁ་པར་ནང་བཙན་ཤེད་ཀྱིས་བཅུག་སྟེ་ཉེན་རྟོག་པའི་ལྟ་ཞིབ་ས་ཚིགས་སུ་མིག་སྟོན་དགོས་ཀྱི་ཡོད་པ་མ་ཟད App དེ་བརྒྱུད་ནས་ཁ་པར་ནང་གི་ཆབ་སྲིད་དང་འབྲེལ་བའི་ཚོར་བ་རྣོ་བའི་གནས་ཚུལ་ལྟ་ཀློག་བྱེད་ཐུབ་པ་མ་ཟད་ཁ་པར་ནང་གི་གཙོ་བོ་འཕྲུལ་ཆས་ལ་སྟངས་འཛིན་བྱེད་ཀྱི་ཡོད་པའི་སྙན་ཐོའི་ནང་བཀོད་འདུག་གསུམ་པ་གནས་ཚུལ་དེ་ལྟ་ཞིབ་ལ་རྒྱ་ནག་ཏུ་ཉེན་རྟོག་པས་དེང་སྐབས་འཕྲུལ་ཆས་གསར་པ A1 བེད་སྤྱོད་གཏོང་གི་ཡོད་པ་ཡང་བཀོད་འདུག་སྙན་ཐོ་དེ་ནང་གཙོ་བོ་དྲ་ལམ་བརྒྱུད་ནས་གྲངས་ཀའི་འཚོལ་བསྡུ་བྱས་ཏེ་བོད་མིའི་ཐོག་ལྟ་ཞིབ་ཇི་ལྟར་བྱེད་བཞིན་པ་དང་ལྟ་ཞིབ་བྱེད་པའི་ཐབས་ལམ་བཅས་བཀོད་ཡོད་པ་རེད། དེ་བཞིན་ཡང་སྙན་ཐོའི་ནང་མུ་མཐུད་བོད་རང་སྐྱོང་ལྗོངས་ཟེར་བའི་ནང། བོད་ཀྱི་ནག་ཚོགས་སྤྱི་ཚོགས་ཀྱི་ནག་ཉེས་གནས་སྟངས་ཐད་དབྱེ་ཞིབ་ཟེར་བའི་དྲ་ལམ་གླེང་སྟེགས་བརྒྱུད་ནས་ཉེན་རྟོག་པས་གྲངས་གཞི་འཚོལ་བསྡུ་བྱས་ཏེ་ལྟ་ཞིབ་བྱེད་བཞིན་པའི་སྐོར་ལུང་འདྲེན་བྱས་ཡོད་པ་དང། དེ་བཞིན་མདོར་ན་བོད་དང་ཤར་ཏུར་ཀི་སི་ཐན་ནང་དྲ་ཐོག་ནས་གྲངས་གཞི་ཚན་རྩལ་གྱི་བེད་སྤྱོད་ཀྱིས་གནས་ཚུལ་བསྡུ་རུབ་དང། མིའི་ཟུངས་ཁྲག་ནས་རིགས། མིའི་ཟུངས་ཁྲག་ནས DNA རིགས་ཀྱི་རྫས་བཅས་བསྡུ་རུབ་ཀྱིས་བོད་ཀྱི་དུས་རབས་ཉེར་གཅིག་པའི་ནང། གྲངས་གཞིའི་ཚན་རྩལ་ལམ་ནས་ལྟ་ཞིབ་དང་དབང་སྒྱུར་བྱེད་སའི་ཡ་ང་བའི་མངའ་ཁུལ་དུ་གྱུར་ཡོད་པ་གོང་ཞུས་སྙན་ཐོའི་ནང་གནས་ཚུལ་གསུངས་ཡོད་པ་རེད། དེ་བཞིན་སྙན་ཐོའི་མཇུག་ཏུ་རྒྱལ་སྤྱིའི་གཞུང་དང་ཚོགས་སྡེ་ཁག་ནས། ཕྱི་རྒྱལ་གྱི་འབྲེལ་ཡོད་ཚན་རིག་ལག་རྩལ་བཟོ་ཚོང་ཁང་ཚོར་རྒྱ་ནག་ལ་ལྟ་རྟོག་བྱེད་པའི་ཡོ་བྱད་ཚོང་འབྲེལ་བྱེད་པའི་སྲིད་ཇུས་ཕྱིར་འཐེན་བྱས་ཏེ་དེ་དག་བཀག་འགོག་བྱེད་དགོས་པའི་འབོད་སྐུལ་ཡང་ཞུས་འདུག། Google འཚོལ་བཤེར་མཉེན་ཆས་ནས་ཀམ་པུའུ་ཏར་ནང་ཡིག་ཆ་གང་རུང་ཞིག་འདྲ་བཤུས་ཀམ་པུའུ་ཏར་དེ་ལས་ལོགས་སུ་ཉར་ཚགས་བྱེད་པའི་ཁྱད་ཆོས་དེ་མེད་པ་བཟོས་པའི་ཐད་ལ་བོད་དོན་ཉམས་ཞིབ་པ་དང་རྒྱ་ནག་གནད་དོན་དབྱེ་ཞིབ་པ་སོགས་ཀྱིས Google འཚོལ་བཤེར་མཉེན་ཆས་ནས་ཁྱད་ཆོས་དེ་མེད་པ་བཟོས་པར་གཉན་འཕྲང་ཅན་གྱི་གནས་ཚུལ་མཁོ་སྒྲུབ་བྱ་རྒྱུར་དོ་ཕོག་འགྲོ་ངེས་ཡིན་པའི་སྐོར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་པའི་གནས་ཚུལ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་གནང་གི་རེད།
སྤྱི་ཟླ་གཉིས་པའི་ཚེས་གཅིག་ཉིན Google མཉེན་ཆས་ཚོང་དོན་ལས་ཁང་གི་འཚོལ་ཞིབ་འབྲེལ་མཐུད་པ Danny Sullivan ལགས་ཀྱིས་ཁོང་གི་སྤྱི་ཚོགས་དྲ་ལམ X ཐོག་དེང་སྐབས་འཛམ་བུ་གླིང་ཁྱོན་ཡོངས་ནང་དྲ་རྒྱའི་ནུས་པ་ལ་སོགས་པ་གང་ཅིའི་ཐོག་ནས་ཡར་རྒྱས་ཕྱིན་ཡོད་སྟབས། Google འཚོལ་བཤེར་མཉེན་ཆས་ནས་ཡིག་ཆ་གང་རུང་ཞིག་གི་འདྲ་བཤུས་ཉར་ཚགས་བྱེད་ས། Cache། ཞེས་པའི་ཁྱད་ཆོས་དེ་མེད་པ་བཟོ་རྒྱུའི་ཐག་གཅོད་བྱས་ཡིན་པ་བརྗོད་འདུག་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གནད་དོན་དབྱེ་ཞིབ་པ་ཁག་ཅིག་གིས Google ཚོང་གཉེར་ཁང་གི་ཐག་གཅོད་དེ་རྒྱ་རིག་པ་སྨྲ་བ་དང་བོད་དོན་ཉམས་ཞིབ་པ་ཚོར་དུས་རྒྱུན་ནས་བོད་དང་ཤིན་ཅང་དང་འབྲེལ་བའི་ཚོར་བ་རྣོན་པོའི་སྲིད་དོན་གྱི་གནས་ཚུལ་ཐོག་ཉམས་ཞིབ་བྱ་རྒྱུ་ཧ་ཅང་ཁག་པོ་ཡོད་པའི་ཐད་ད་དུང་ཡང་ཁག་ཏུ་གཏོང་ཡིན་པ་འགྲེལ་བརྗོད་གནང་སོང་ལ།

ཉམས་ཞིབ་པ་ཁག་གཅིག་བརྡ་འཕྲིན་བརྒྱུད་དྲ་ཐོག་ནས་ཉམས་ཞིབ་ཆ་ཚང་གནང་དགོས་པའི་གདམ་ཀ་མ་གཏོགས་ལྷག་མེད་ཙང་ད་རེ Cache ཞེས་པའི་ཁྱད་ཆོས་དེ་མེད་པའི་ཤུགས་རྐྱེན་ཆེན་པོ་ཞིག་ཐེབས་ངེས་ཡིན་པའི་བསམ་ཚུལ་གསུངས་གནང་སོང། གནད་དོན་འདི་ཡི་ཐད་བོད་མི་མང་སྤྱི་འཐུས་དང་བོད་དོན་ལས་འགུལ་བསྟི་གནས་ཁང་ནང་དྲ་རྒྱའི་བདེ་འཇགས་འགན་འཛིན་བློ་བཟང་རྒྱ་མཚོ་སྲི་ཐར་ལགས་ཀྱིས་འདི་ལྟར་གསུངས་ཀྱི་འདུག།
ད་དེ་འདྲ Google གི Cache དེ་ད་འཕྲུལ་ཆས་དེ་མེད་པ་ལབ་ནའང་རེད་ད་དེ་གི་ཆ་རྐྱེན་དེ་མེད་པ་བཟོས་པས་ཆོག་ར་དེ་གི་དཀའ་ངལ་གཅིག་ངས་བོད་པ་ཉམས་ཞིབ་པ་ཡིན་ནའང་རེད་རྒྱལ་སྤྱིའི་ནང་ལོགས་ཉམས་ཞིབ་པ་ཡིན་ནའང་རེད་ད་དེ་ལ་དཀའ་ངལ་གཅིག་ད་ལོ་རྒྱུས་ཚད་མེད་པ་དེ་ཆགས་འགྲོ་རོ་ད་དེ་འདྲ་བ་དུ་དྲ་རྒྱ་ནང་ལོགས་ལ་དཀའ་ངལ་ཆེ་ཤོས་ཞིག་ག་རེ་ལབ་ན་དྲ་རྒྱ་གསར་བ་གསར་བ་མང་པོ་སླེབས་ཡོད་རེད་གསར་འགྱུར་གསར་བ་སླེབས་ཡོད་རེད་རྙིང་པ་ཁ་ཤས་བསུབ་འགྲོ་གི་ཡོད་རེད་དྲ་རྒྱ་ཁ་ཤས་མེད་པ་ཆགས་ཀྱི་ཡོད་རེད་ཨ་ནི་དེ་ཚོ་ཚང་མ་མེད་པ་ཆགས་ན་ཆགས་འགྲོ་ཆགས་འགྲོ་ར་ད་ངས།

ད་རེས Google ཚོང་གཉེར་ཁང་གིས་གསལ་བསྒྲགས་བྱས་པའི་ཐག་གཅོད་དེ་ནི་ཉམས་ཞིབ་པ་ཚོར་འགྲན་གནོན་ལྟ་བུ་ཡིན་པ་འགྲེལ་བརྗོད་གནང་གི་འདུག།
This has been especially beneficial to China watchers ཁོང་གིས་ད་དུང་སྤྱི་བཏང་ནས་རྒྱ་ནག་གི་ཕྱི་ཕྱོགས་སུ་བཞུགས་པའི་ཉམས་ཞིབ་པ་ཚོར་རྒྱ་ནག་གཞུང་དང་གསར་འགྱུར་གྱི་དྲ་རྒྱ་ཁག་ལྷག་པར་དུ་ཞིང་ཆེན་ཁག་གི་དྲ་རྒྱའི་ཐོག་གནས་ཚུལ་མཁོ་སྒྲུབ་བྱེད་རྒྱུ་ཧ་ཅང་ཁག་པོ་ཆགས་ཡོད་སྟབས། ད་རེས Google གྱི་ཐག་གཅོད་དེ་ཡིས་རྒྱ་ནག་ལ་ཁེ་ཕན་ཆེན་པོ་ཞིག་འགྲོ་རྒྱུ་ཡིན་པ་གསུང་གི་འདུག་ཡང་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་ནང་ཉམས་ཞིབ་པ་བསྟན་འཛིན་ཟླ་ལྷ་ལགས་ཀྱིས་རྒྱ་ནག་ནང་སྤྱི་བཏང་ནས Great Firewall ཞེས་པའི་རྒྱ་ནག་གི་དྲ་རྒྱའི་ཐོག་བཀག་སྡོམ་ཤུགས་ཆེ་བྱེད་ཀྱི་ཡོད་སྟབས་བོད་དོན་ཉམས་ཞིབ་པ་དང་ལྷག་པར་དུ་གྲངས་ཉུང་མི་རིགས་ཐོག་ཉམས་ཞིབ་གནང་མཁན་ཚོར་ཁྱད་པར་ཞིག་བཟོ་ངེས་ཡིན་པ་འགྲེལ་བརྗོད་གནང་གི་འདུག།
གི་ད་གཅིག་མ་འོངས་པ་ལ་ནི་རྒྱ་ནག་ཐོག་ལ་ཉམས་ཞིབ་བྱེད་ཡས་རེད་ད་གཅིག། དམིགས་བསལ་གྱིས་ད་གཅིག་རྒྱ་ནག་གི་ནང་ལོགས་ཀྱི་ད་གཅིག་གྲངས་ཉུང་མི་རིགས་ཀྱི་ས་ཁུལ་ཁག་ནང་ལོགས་ཆ་མཚོན་པ་ཡིན་ན་གཅིག་རྟོག་ཞིབ་བྱེད་ཡས་དེ་འདྲས་ཀྱི་ཐོག་ལ་ནི་གནས་ཚུལ་གསོག་འཇོག་བྱེད་ཡས་རེད་གནས་ཚུལ་ཡང་ཕྱིར་བལྟས་བྱས་ལ་ནི་ཅིག་བལྟ་མ་ཐུབ་པའི་ཀྱི་དཀའ་ངལ་ཅིག་དེ་འདྲས་འདི་ཕྱིར་འཕྲད་ཡས་ཡིན་པ་འདི་ལ་ང་ཚོ་མང་པོ་ཅིག་གིས་སྔོན་དཔག་རྒྱག་ཐུབ་ཀྱི་ཡོད་རེད།
ཡང་འདིའི་ཐད Google དྲ་རྒྱ་ཚོང་གཉེར་ཁང་གི་མགྲིན་ཚབ་པས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཡིག་ཐོག་ལན་འདེབས་ཤིག་གནང་བའི་ནང། སྔ་མོ་ལོ་བཅུ་ཕྲག་གཉིས་ཙམ་གོང་ལ་དྲ་རྒྱ་འཚོལ་ཞིབ་བྱ་རྒྱུར་དུས་ཡུན་རིང་པོ་འགོར་གྱི་ཡོད་པའི་སྐབས Google དྲ་རྒྱ་ཚོང་གཉེར་ཁང་གིས Cache ཞེས་པའི་ཁྱད་ཆོས་དེ་གསར་སྐྲུན་བྱས་པ་ཞིག་ཡིན། འོན་ཀྱང་ད་ཆ་དྲ་རྒྱའི་ནུས་པ་དང་མགྱོགས་ཚད་ཧ་ཅང་ཤུགས་ཆེ་རུ་ཕྱིན་པའི་རྐྱེན Cache ཞེས་པའི་ཁྱད་ཆོས་དེ་ཡི་དགོས་མཁོ་དེ་ཙམ་མེད་པ་གཟིགས་ཀྱི་ཡོད་པ་འགྲེལ་བརྗོད་གནང་སོང།

ཉིས་སྟོང་ཉི་ཤུ་ལོ་ནས་བཟུང་འབྲུག་གི་ཉེ་འདབས་སུ་ཁེལ་བའི་རྒྱ་ལ་ཕུག་ཟེར་འབོད་པའི་བོད་ནང་གི་ས་ཁུལ་དུ་བོད་མིའི་གྲོང་ཚོ་དྲུག་བརྒྱ་ཉི་ཤུ་རྩ་བཞི་གསར་རྒྱག་བྱེད་ཀྱི་ཡོད་པ་རྒྱ་ནག་གཞུང་འབྲེལ་གྱི་བརྒྱུད་ལམ་ཐོག་ཉིས་སྟོང་ཉི་ཤུ་ལོར་དྲིལ་བསྒྲགས་བྱས་ཡོད་པ་དང། གྲོང་ཚོ་དེ་དག་ནང་གཏན་སྡོད་བྱེད་མཁན་བོད་མི་ཚོ་དམིགས་བསལ་རྒྱ་ནག་གཞུང་གིས་དངུལ་དངོས་ཀྱི་རོགས་རམ་བྱེད་ཀྱི་ཡོད་པ་ཤེས་རྟོགས་བྱུང་བ་དང། དེ་དང་འབྲེལ་བའི་གནས་ཚུལ་མི་བཟོས་སྲུང་སྐར་བརྒྱུད་ནས་བླངས་པའི་པར་རིས་དང་བཅས་ཏེ་ཉམས་ཞིབ་སྙན་ཐོ་རིམ་པ་སྤེལ་ཡོད་པ་རེད། ཡང་རྒྱ་ནག་གཞུང་གིས་བཏོན་པའི་འཛུགས་སྐྲུན་ཡིག་ཆ་ཁག་ལས་བོད་མཐའ་མཚམས་ཀྱི་ཀོང་པོ་ས་ཁུལ་དང། མངའ་རིས་ཁུལ་སོགས་སུ་གནམ་གྲུའི་འབབ་ཐང་དང་རེ་ལིའི་ལྕགས་ལམ་བསྐྱོད་བདེ་པོ་བཟོས་ཡོད་པ་ནི། རྒྱ་གར་དང་བོད་ཀྱི་མཐའ་མཚམས་ཕྱོགས་སུ་རྒྱ་ནག་དམག་མི་དབོར་འདྲེན་བྱེད་བདེ་བའི་ཆེད་དུ་འཛུགས་སྐྲུན་བྱེད་ཀྱི་ཡོད་པ་རྒྱ་གར་ལྷོ་ཕྱོགས་སུ་གནས་བཞུགས་བོད་མི་ཉམས་ཞིབ་པ་བསྟན་འཛིན་ཡོན་ཏན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཉེ་ཆར་གསུངས་ཡོད་ལ། ད་དུང་ཕྱི་ལོ་ཉིས་སྟོང་སུམ་ཅུ་སོ་ལྔ་བར་དུ་བོད་ནང་དུ་གནམ་གྲུའི་འབབ་ཐང་དང་རེ་ལིའི་ལྕགས་ལམ། མོ་ཊའི་གཞུང་ལམ་བཅས་རྒྱ་སྐྱེད་གཏོང་རྒྱུའི་ལས་དོན་ཚགས་ཚུད་དུ་གཏོང་དགོས་པའི་སྐུལ་འདེད་བྱེད་ཀྱི་ཡོད་པ་ཡང་ཤེས་རྟོགས་བྱུང་ཡོད་པ་རེད། རྒྱ་གར་དང་རྒྱ་ནག་བར་བོད་ཀྱི་མཐའ་མཚམས་ས་ཁུལ་ཀི་ལོ་མི་ཊར་གཅིག་སྟོང་བཞི་བརྒྱ་ལྷག་འཁེལ་གྱི་ཡོད་པའི་ས་ཁུལ་དུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོ་ནས་འཁྲུག་རྩོད་བྱུང་ཡོད་པའི་ཁར་ཕྱོགས་གཉིས་ཀྱི་ས་མཚམས་དམག་མིའི་བར་གདོང་གཏུག་རིམ་པ་བྱུང་བ་མ་ཟད། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་དམག་འཁྲུག་ཆེན་པོ་བྱུང་ཞིང། ད་དུང་འབྲས་ལྗོངས་ཀྱི་རྣ་ཐོས་ལ་དང་ལ་དྭགས་རྟ་དབང་བཅས་ཀྱི་ས་མཚམས་ཀྱི་ཐོག་ནས་རྒྱ་ནག་གི་དམག་མིས་དཀའ་ངལ་མུ་མཐུད་སྤྲད་བཞིན་ཡོད་པ་དང་བར་ལམ་རྒྱ་ནག་གཞུང་གིས་འབྲུག་གི་ས་མཚམས་འབྲོག་ལམ་ཁུལ་དུ་འགྲིམ་འགྲུལ་གྱི་འགྲོ་ལམ་འཛུགས་སྐྲུན་བྱས་པའི་རྐྱེན་གྱིས་རྒྱལ་ཁབ་གཉིས་བར་གདོང་གཏུག་གི་རྩོད་རྙོག་ཆེ་རུ་ཕྱིན་ཡོད་པ་རེད། དེང་སྐབས་རྒྱ་གར་གཞུང་གིས་བོད་དང་ས་མཚམས་ཁེལ་ཡུལ་རྒྱ་གར་གྱི་ཨ་རུ་ན་ཅལ་མངའ་སྡེ་ནས་བོད་ཀྱི་ས་མཚམས་བར་འགྲིམ་འགྲུལ་གྱི་ཕུག་ལམ་བཟོ་སྐྲུན་བྱེད་བཞིན་པ་དེ་ནི་རྒྱ་གར་གཞུང་ཕྱོགས་ནས་འཐབ་ཇུས་ཀྱི་གནད་དོན་གལ་འགངས་ཆེན་པོ་ཞིག་ཏུ་ངོས་འཛིན་གནང་གི་ཡོད་ལ། རྒྱ་གར་གྱི་མཐའ་མཚམས་བདེ་འཇགས་སྲུང་སྐྱོབ་ཀྱི་ལས་དོན་ཆེད་ཕན་ཐོགས་ཆེན་པོ་ཡོང་རྒྱུ་ཡིན་པ་རྒྱལ་སྲུང་དང་འབྲེལ་བའི་གནད་དོན་དབྱེ་ཞིབ་པ་ཚོས་ཀྱང་ངོས་འཛིན་གནང་གི་ཡོད་པ་རེད་འདུག་གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུ། ཨ་མི་རི་ཀ་ནི་མེག་སི་ཀོ་ནས་དངོས་ཟོག་ནང་འདྲེན་བྱེད་མཁན་གཙོ་བོ་གཅིག་ཡིན་པ་ལྟར་རྒྱ་ནག་དང་ཨ་མི་རི་ཀ་བར་ཕྱི་འབྲེལ་དང་ཚོང་དོན་གྱི་འབྲེལ་ལམ་སྡུག་ཏུ་ཕྱིན་ཡོད་པའི་དུས་དེར་དེ་སྔ་ཨ་མི་རི་ཀས་རྒྱ་ནག་ནས་དངོས་ཟོག་ནང་འདྲེན་མང་ཤོས་བྱེད་ཀྱི་ཡོད་ཀྱང་འདས་པའི་ལོ་ཤས་ནང་མེག་སི་ཀོ་དེ་བཞིན་ཨ་མེ་རི་ཁའི་ཚོང་ཟོག་ནང་འདྲེན་ཤུགས་ཆེ་ཤོས་བྱ་ཡུལ་དུ་གྱུར་ཡོད་པ་རེད། དེ་ཡང་མེག་སི་ཀོ་ཡི་ལི་ཨོན་གྲོང་ཁྱེར་གྱི་ལྷམ་བཟོ་གྲྭའི་ལས་བཟོ་བ་བུད་མེད་ཅིག་གིས་ཕྱི་ཟླ་གཉིས་པའི་ཚེས་བདུན་ཉིན་མོ་དེ་ནི་འདས་པའི་ལོ་ངོ་ཉི་ཤུ་ལྷག་གི་ནང་མེག་སི་ཀོ་ཡིས་ཨ་མེ་རི་ཁར་ཚོང་ཟོག་ཚོང་སྒྱུར་བྱེད་མཁན་རྒྱ་ནག་ལས་ཕོན་ཆེ་བ་ཆགས་ཡོད་པ་ཐེངས་དང་པོ་ཡིན་པ་དང་ཨ་མེ་རི་ཁ་ནི་མེག་སི་ཀོ་ནས་དངོས་ཟོག་ནང་འདྲེན་བྱེད་མཁན་གཙོ་བོར་གྱུར་ཡོད་པ་རེད། དེ་ཡིས་ཨ་མི་རི་ཀ་དང་རྒྱ་ནག་གཉིས་བར་ལ་ཆབ་སྲིད་ཀྱི་ཐོག་ནས་འབྲེལ་ལམ་ཡག་པོ་མེད་པའི་ཤུགས་རྐྱེན་འཕྲད་བཞིན་པའི་ཁར། ཨ་མི་རི་ཀའི་ཕྱོགས་ནས་དངོས་ཟོག་ནང་འདྲེན་བྱེད་ཡུལ་རྒྱལ་ཁབ་ནི་ཨ་མི་རི་ཀ་དང་འབྲེལ་ལམ་ཡག་པོ་ཡོད་པའི་མཛའ་གྲོགས་ཉེ་བའི་རྒྱལ་ཁབ་ཁག་ནས་ཚོང་ཟོག་ནང་འདྲེན་བྱེད་ཐབས་བྱེད་ཀྱི་ཡོད་པ་རེད། ཨ་མི་རི་ཀའི་ཚོང་ལས་སྡེ་ཚན་གྱིས་ཕྱི་ཟླ་གཉིས་པའི་ཚེས་བདུན་ཉིན་གྲངས་ཐོ་ཞིག་བཏོན་པའི་ནང་ཉིས་སྟོང་ཉི་ཤུ་རྩ་གཉིས་ལས་ན་ནིང་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཨ་མི་རི་ཀས་མེག་སི་ཀོ་ནས་དངོས་ཟོག་ནང་འདྲེན་བྱས་པའི་རིན་ཐང་ཧ་ལམ་བརྒྱ་ཆ་ལྔ་འཕར་ཡོད་པ་དང། ཨ་མི་རི་ཀས་རྒྱ་ནག་ནས་ཨ་སྒོར་ཐེར་འབུམ་བཞི་བརྒྱ་ཉི་ཤུ་རྩ་བདུན་གྱི་མ་གནས་དངོས་ཟོག་ནང་འདྲེན་བྱས་ཡོད་པ་དང། དེ་བཞིན་ན་ནིང་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་མེག་སི་ཀོ་ནས་ཨ་མི་རི་ཀས་དངོས་ཟོག་ནང་འདྲེན་བྱས་པ་བརྒྱ་ཆ་ལྔ་འཕར་ཏེ་ཨ་སྒོར། ཐེར་འབུམ་བཞི་བཅུ་ཞེ་ལྔ་ཆགས་ཡོད་པ་གསལ་བསྒྲགས་བྱས་འདུག། ཐེངས་འདིའི་བཅར་འདྲི་ལེ་ཚན་ནང་བོད་རིག་གཞུང་འཕེལ་རིམ་ཁྲོད་ཞིང་པ་དང་འབྲོག་པ་ཚོའི་ལོ་རེའི་ས་ཞིང་འདེབས་ལས་དང་སྒོ་ཕྱུགས་སེམས་ཅན་གནས་སྤོ་བྱེད་པ་དང་དེ་བཞིན་གང་ཟག་མི་སྒེར་གྱི་བདེ་ཐབས་ཆེད་ཚེ་རབས་ལས་རྩིས་བསྐོར་བ། རླུང་དར་བཙུགས་པ་ཁང་པ་སྤོ་བ་སོགས་ཀྱི་ཆེད་བོད་ཀྱི་ལོ་ཐོས་བོད་མིའི་འཚོ་བའི་ནང་བྱེད་ལས་གལ་ཆེན་ཞིག་བྱེད་ཀྱི་ཡོད་པར་བརྟེན་རྡ་ས་དབུས་འགྲོ་ཕན་སྨན་རྩིས་ཁང་གི་རྩིས་རམས་པ་བསྟན་འཛིན་སྙན་གྲགས་ལགས་སུ་ལོ་ཐོ་དེ་བོད་དུ་ག་དུས་ནས་དར་འགོ་བཙུགས་པ་དང་ལོ་ཐོའི་ནང་ཚེས་གྲངས་ཆད་ལྷག་སོགས་ཀྱི་རྩིས་རྒྱག་ཚུལ་ག་འདྲ་ཡིན་མིན་ལོ་ཐོ་དེའི་ལྟ་སྟངས་ཤེས་པ་བྱས་ན་ཁེ་ཕན་གང་ཡོད་མེད་སོགས་སྐོར་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་མཁའ་འགྲོ་དབྱངས་འཛོམས་ལགས་ཀྱིས་བཀའ་འདྲི་ཞུ་བ་ཞིག་གསན་གནང་གི་རེད། རྒྱ་ཆེའི་གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། བོད་ཀྱི་རིག་གཞུང་གི་འཕེལ་རིམ་ཁྲོད་ཞིང་འབྲོག་མི་དམངས་ཀྱི་ལོ་རེའི་ས་ཞིང་འདེབས་ལས་དང་ཕྱུགས་རིགས་ཀྱི་གནས་སྤོ། དེ་ག་ནང་བཞིན་གང་ཟག་མི་སྒེར་གྱི་མི་ཚེ་གཅིག་གི་བདེ་ཐབས་ཐོག་ལ་ཚེ་རབས་ལས་རྩིས་བསྐོར་བ་དང་རླུང་དར་བཙུགས་ཡས་ཁང་པ་གསར་པར་སྤོ་བ་ལ་སོགས་ཀྱི་ཆེད་བོད་ཀྱི་ལོ་ཐོས་བོད་མིའི་འཚོ་བའི་ནང་བྱེད་ལས་གལ་ཆེན་ཞིག་བྱེད་ཀྱི་ཡོད་པ་རེད། བྱས་ཙང་ང་ཚོའི་ཐེངས་འདིའི་ལེ་ཚན་འདིའི་ཐོག་ལ་ཡར་ལོ་ཐོའི་སྐོར་ལ་བཀའ་མོལ་གནང་གར་རྡ་ས་དབུས་འགྲོ་ཕན་སྨན་རྩིས་ཁང་གི་རྩིས་རམས་པ་བསྟན་འཛིན་སྙན་གྲགས་ལགས་ཕེབས་ཡོད། བསྟན་འཛིན་སྙན་གྲགས་ལགས་ང་ཚོའི་ལེ་ཚན་འདིའི་ནང་ཕེབས་པར་འཚམས་འདྲི་ཞུ་བ་དང་སྦྲགས་ཐོག་མར་དེ་ལ་ཡར་ད་བོད་ལ་ལོ་ཐོ་དེ་ག་དུས་ནས་དར་ཡོད་ན། དེ་ནས་སྨན་རྩིས་ཁང་གི་ལོ་ཐོ་དེ་ལ་ཡར་ད་གཞུང་ཐོ་ཞེས་ནས་གསུངས་སྲོལ་འདུག་དེ་ག་དུས་ནས་བཞག་པ་ཡིན་ནམ།
ཐོག་མ་དེ་ལོ་ཉིས་སྟོང་སྔོན་ནས་ལོ་ཐོ་ཟེར་ན་ལྷོ་ཁ། ཡར་ལུང་ཡར་ལྷ་ཤམ་པོ་ལ་ནི་མེ་ཏོག་གི་ཁམ་བུ་ཤར་བ་དང་རྒན་མོ་བལ་མའི་ཟླ་རྩིས་ལ་ཞེས་གཅིག་དར་རེད། དེའི་གཞུག་ལ་ནི་ང་ཚོ་འགྲེལ་བཤད་ཡག་དང་ནང་བཞིན་བྱས་ན། སྤྱི་དང་བོན་གྱི་ལོ་ཐོ་དང་སྐར་རྩིས་དར་བ་མང་པོ་གསུངས་ཡོད་རེད། ཡིན་ན་ང་ཚོ་གཞི་བཞག་བྱས་ན། འུན་ཤིང་ཀོང་ཇོ་དང་ཀིམ་ཤིང་ཀོང་ཇོའི་སྐབས་ལ་རྒྱ་ནག་ནས་ནི་འབྱུང་རྩིས་ལ་ནི་དར་ནས་འབྱུང་རྩིས་དེ་དེ་དར་ཡོད་རེད། དེ་ལ་བོད་ཟླ་བཅུ་གཅིག་པ་ནས་ལོ་གསར་བཏང་ཡ་ཆེས་དང་པོ་དེ་ལ་གཉིས་པ་དེ་གའི་བོད་ཟླ་བཅུ་གཉིས་ནས་ལོ་གསར་བཏང་ཡ་འགོ་བཙུགས་པ་བྱས། དེའི་རྗེས་ལ་ཨ་ནེ་དུས་རབས་བཅུ་གསུམ་པའི་ནང་ལ་ས་སྐྱ་དབང་འཛིན་པའི་སྐབས་ལ་ཨ་ནེ་ད་ལྟ་ཧོར་ཟླའམ་བོད་ཟླ་ལེགས་ཟླ་བོད་ཟླ་དང་པོ་བརྩི་སྲོལ་ཞིག་དང། འོ་དེ་ནས་ལོ་གསར་དང་ནི་ས་སྐྱ་ལ་ལོ་ཐོ་བཏོན་ཡོད་རེད། དེའི་ལོ་ཐོ་དེ་ག་རེ་རེད་ཟེར་ན། རྒྱ་ནག་གི་ཧུང་ལི་ལ་དཔེ་བྱས་ནས་བཏོན་ཡོད་རེད། དེ་ནས་མ་ཕྱི་ནི་ཆིག་སྟོང་བརྒྱ་མེད་ཉི་ཤུ་རྩ་བདུན་ལོ་ལ་དུས་ཀྱི་འཁོར་ལོ་བོད་ལ་བསྒྱུར་ནས་ཨ་ནེ་དུས་འཁོར་སྐར་རྩིས་དང་ཨ་ནེ་འབྱུང་རྩིས་གཉིས་ཆ་བསྲེས་ནས་ནི་ལོ་ཐོ་བཏོན་ཡོད་རེད། དེ་ནི་མ་ཅིག་ནི་ཀརྨ་རང་བྱུང་རྡོ་རྗེ་ལ་སོགས་པ་བུ་སྟོན་ཐམས་ཅད་མཁྱེན་པ་ལ་སོགས་པ་ད་མང་པོ་བྱུང་ཡོད་རེད་ལོ་ཐོ། ད་དེ་འདྲ་ང་ཚོ་སྐབས་སོགས་པ་བ་གཙོ་བོ་དེ་དགའ་ལྡན་ཕོ་བྲང་འགོ་བཙུགས་པ་ནས་རྒྱལ་བ་ལྔ་པ་གི་ཨ་ནི་སྡེ་སྲིད་སངས་རྒྱས་རྒྱ་མཚོ་གི་ཨ་ནི་རྩིས་ཀྱི་གཞུང་བཻ་ཌཱུར་དཀར་པོ་དང་ཨ་ནི་བཻ་ཌཱུར་དཀར་པོའི་གཡའ་སེལ་བརྩམས་ཡོད་རེད། དེ་ནས་བཟུང་ནས་ཕུག་ལུགས་དེའི་གཞུང་ལུགས་ཆགས་པ་རེད་བོད་གཞུང་གིས་ད་ངོས་འཛིན་བྱས། དེ་ད་ང་ཚོ་སྨན་རྩིས་ཁང་གིས་ལག་ལེན་བྱས་ཡོད་དེ་རེད། དེ་མ་ཡིན་པའི་ལོ་ཐོ་ཞེ་དྲག་མང་པོ་ཡོད་རེད། མཚུར་ཕུའི་ལུགས་ཡོད་རེད། དཔལ་སྤུངས་ཀྱི་ལོ་ཐོ་ཡོད་རེད། ཡིན་ན་ཚང་མ་དུས་འཁོར་གཞི་བཞག་རེད། ཨ་ནི་འབྲུག་པ་ཆ་བཞག་ན་དེང་དུས་ལ་ནི་ཡང་གཟའ་གཅིག་སྔོན་ལ་འགྲོ་ཡག་འདྲ་བོ་དང། ཨ་ནི་ལ་དྭགས་ཕྱོགས་ལ་ཡིན་ན་བྱེད་པ་དེ་ཚོ་ཚང་མ་དུས་འཁོར་རྩིས་གཞི་བཞག་པའི་ཐོག་ནས་ཨ་ནི་ཚང་མ་ཡའི་དུས་འཁོར་ནས་རེད་དེ་ཡིན་ན་ལུགས་ཏོག་ཙམ་མི་འདྲ་བ་རེད། ད་ང་ཚོའི་གཞུང་ལུགས་དེ་ཕུག་ལུགས་གཞིར་བཟུང་གི་བརྩི་སྲོལ་རེད། ལགས་སོ། དེ་ནས་བོད་ལ་ཟླ་ཐོ་ཟེར་ནས་ད་ཡོངས་གྲགས་ལ་ད་ལོ་ཐོ་ཞེས་ཞུ་གི་ཡོད་རེད་བ། བྱས་ཙང་ཕྱིས་སུ་ལོ་ཐོ་དེ་ལ་ཡང་རྒྱས་པ་དང་བསྡུས་པ་ཞེས་དེ་འདྲའི་ཞིག་དབྱེ་བ་ཕྱེ་གནང་འདུག་ཨ་གཙོ་བོ་དེ་ག་པར་ལ་དམིགས་ནས་བཟོས་གནང་བ་ཡིན་ནམ།
འོ་ད་ལོ་ཐོ་རྒྱས་པ་དང་བསྡུས་པ་ལབ་དེ་ད་གང་ཟག་རང་ལ་དམིགས་ནས་ད་ང་ཚོ་སངས་རྒྱས་ཀྱི་ཆོས་གསུང་དེ་ཚོ་ལ་བློ་རྣོ་བ་ལ་ནི། ག་རེ་ཟེར་གསང་སྔགས་གསུང་ཡས་འདྲ་བོ་དང་དེ་ལས་ཞན་པ་ལ་ནི་ཐེག་ཆེན་དེ་ནས་ཐེག་དམན་ཟེར་ང་ཚོ་གསུང་ཡོད། དེ་འདྲ་བ་རེད་ད་ང་ཚོའི་ལོ་ཐོ་དེ་ཡས་འགྲོ། ཏོག་ཙམ་སློབ་སྦྱོང་ཡོད་པ་དང་མཁྱེན་པའི་བདག་པོ་དེ་ཚོ་ལ་ནི་ལོ་ཐོ་རྒྱས་པ་དེ་ལྟ་ཡ་བྱེད། དེ་ནས་ཏོག་ཙམ་བྱེ་མ་དེ་ཚོ་ལ་འབྲིང་བ་དེ་བྱེད་དེ་ནས་ཨ་ནི་ཨང་ཀི་ཙམ་མ་ཤེས་ན་ནི་ང་ཚོ calendar ལབ་ནས་དེ་གི་རེད་ཚེས་གྲངས་དེ་རང་གཙོ་ཆེར་བྱས་ནས་དེ་ལས་སྟོན་ཡོད་རེད་ཨོ་འདི་གང་ཟག་ལ་དམིགས་ནས་སྟོན་རྒྱུ་རོ་ཅི་རེད། ཨ་དེ་འདྲ་ཡིན་ན་ད་སྨན་རྩིས་ཁང་ནས་བཏོན་གནང་བའི་ལོ་ཐོ་འདི་ལ་རྒྱས་བསྡུས་ཀྱི་དབྱེ་བ་དེ་གཅིག་ཡོད་རེད་བ་རྒྱས་པ་དང་བསྡུས་པ་དེའི་དབྱེ་བ་དེ་ག་འདྲས་སུ་ཕྱེ་གནང་ཡོད་ནམ། ལགས་འོང་ལགས་ལོ་ཐོ་རྒྱས་པའི་ནང་ལ་ག་འདྲས་ཡོད་རེད་ཟེར་ན་ང་ཚོ་ཟླ་བ་སོ་སོ་ལ་བཤད་པ་ཅིག་ཡོད་རེད་དེའི་ནང་ལ་ཚེས་གྲངས་ཀྱི་ནང་ལ་ཨ་ནི། ཉི་མ་དེ་ལ་ས་བདག་ག་རེ་ག་རེ་ཆགས་ཀྱི་ཡོད་མེད་ཉི་མ་དེ་ལ་གཟའ་ཚེས་སྐར་མ་ག་རེ་ག་རེ་ཡིན་མེད་ཨ་ནི་གཟའ་ཚེས་སྐར་མ་དེ་ཆུ་ཚོད་ག་ནས་འཕོག་གི་ཡོད་མེད་གཟའ་ཚེས་སྐར་སྦྱོར་བྱེད་པ་ལྔ་བསྡུས་སྐར་རྩིས་ཡིན་ན་དེ་ཡོད་རེད། ལོ་ཐོ་རྒྱས་པའི་ནང་ལ་འཕྲོད་དང་འཕྲོད་ཆེན་འཕྲོད་ཆུང་ལ་ནི་མང་པོ་རྩིས་ཡ་ཞིག་ཡོད་རེད། ད་བསྡུས་པའི་ནང་ལ་ག་རེ་ཡོད་རེད་ཟེར་ན་གཙོ་བོ། ཚེས་གྲངས་བྱེད། གཟའ་བྱེད། འབྱུང་འཕྲོད་བྱེད་ཡོད་རེད་གཟའ་དང་སྐར་མའི་འཕྲོད་བྱེད། ཨ་ནི། ས་བདག་ནང་ནས་དེའི་ཤུགས་ཆེ་ཅིག་ཡོད་རེད།

གནམ་སྒོ་དེ་གྱེས་ཏེ་བསྐོས་གར། གནམ་སྒོ་དེ་ཚོ་ང་ཚོ་ལོ་ཐོ་བསྡུས་པའི་ནང་ལ། གནམ་སྒོ་ཚང་མ་ལ་རྟ་འགྲོ་བ་བརྒྱབ་ཅིག་བཟོས་རེད་སེང་འགྲོ་བ་ཞིག། གནམ་སྒོ་ཞུས་ན་ག་རེ་ཞུས་ན། ད་གནམ་སྒོ་རེད་བ་ཟེར་ན་གནམ་སྒོ་ཟེར་ན་ད། ཁ་ཤོར་བ་འགྲོ་བ་ད་མི་གཅིག་གསུམ། མགྲོན་གྱི་གནམ་སྒོ་ལབ་པ་རེད། གཅིག་གསུམ་ལབ་ན་ཚེས་པ་གཅིག་བཅུ་གཅིག་ཉི་ཤུ་རྩ་གཅིག་དེ་ཚོ་ལ། མགྲོན་པོ་དང་དེ་འདྲའི་ནང་ལ་སྐད་གཏོང་རྒྱུ་ཡོད་མ་རེད་དཔེར་ན་ལོ་གསར་ཚེས་པ། ལས་ཀ་ད་ཉིན་མོ་འདི་ལ་བྱེད་མ་ཆོག་གོ་ད་གནང་ཡས་ཀྱི་སོ་སོས་འདི་ལ་བཀག་འགོག་བྱེད་དགོས་རེད་གསུང་དགོས་རེད་བ་ལ།
ཨོ་དེ་ལ་བཀག་འགོག་བྱེད་དགོས་རེད། འགོག་རེད་ན་ནི་དག་པ་རེད་ཞེས་དེ་ལ་རྐྱེན་ངན་དང་བར་ཆད་ཡོང་གི་རེད། གཉིས་གསུམ་ཚོང་གི་གནམ་སྒོ། ཚེས་པ་གཉིས་ཡིན་ན་ཚོང་རྒྱག་རྒྱུ་ཡོད་མ་རེད་ཚོང་ད་སྤྱིར་བཏང་ད་རྒྱག་གི་རེད་བ། ལས་དོན་འགོ་བརྩམ་ཡས་དེ་ཚོ་ཚོང་གི་བྱེད་སྒོ་དེ་ཚོ་ག་རེ་ཡིན་ནའང། ཚེས་པ་གཉིས་ལ་བྱེད་རྒྱུ་ཡོད་མ་རེད་གསུམ་གསུམ་བུ་ཆུང་གནམ་སྒོ། སྤུ་གུ་ལ་མིང་གསར་པ་བཏགས་ཡས་དང་བོད་ལ་ཡིན་ན་ནང་ལ་སྤུ་གུ་སྐྱེས་པ་ན་ཕྱི་ལ་སྒོ་འདོན་ཡས་འདྲ་བོ་དང་སྤུ་གུ་གི་དགའ་སྟོན་བྱེད་ཡས་འདྲ་བོ་དང། འོ་འདི་ཚེས་པ་གསུམ་བཅུ་གསུམ་ཉི་ཤུ་རྩ་གསུམ་ལ་བྱེད་རྒྱུ་ཡོད་མ་རེད་ལབ་པ་རེད། བཞི་གསུམ་དམག་གི་གནམ་སྒོ་ཟེར་ན་བཞི་གསུམ་དེ་དམག་རྒྱག་ཡ་དང་ཁ་མཆུ་རྩོད་པ་དེ་འདྲ་རྒྱག་རྒྱུ་ཡོད་མ་རེད། ལྔ་གསུམ་གཉེན་གྱི་གནམ་སྒོ་ལབ་ན་ལྔ་གསུམ་ལ་གྲོགས་པོ་གྲོགས་མོ་སྒྲིག་ཡ་འདྲ་བོ་དང་ཡང་སློང་ཆང་གཏང་ཡ་དེ་ཚོ་བྱེད་རྒྱུ་ཡོད་མ་རེད། དྲུག་གསུམ་མཁར་གྱི་གནམ་སྒོ་ཟེར་ན་ནི་ཚེས་པ་དྲུག་གསུམ་དེ་དྲུག་བཅུ་དྲུག་ཉི་ཤུ་རྩ་དྲུག་དེ་ཚོ་ལ་ཁང་པ་གསར་རྒྱག་དང་ཁང་པ་སྤོ་ཡ་དང་ཁང་པའི་ལས་ཀ་བྱེད་རྒྱུ་ཡོད་མ་རེད། བདུན་གསུམ་བག་མའི་གནམ་སྒོ་ཟེར་ན་ཚེས་པ་བདུན་བཅུ་བདུན་ཉི་ཤུ་རྩ་བདུན་དེ་ཚོ་ལ་ཆང་ས། རྟེན་འབྲེལ་དེ་འདྲ་བྱེད་རྒྱུ་ཡོད་མ་རེད། བག་མ་ནང་ལ་ལེན་རྒྱུ་ཡོད་མ་རེད། བརྒྱད་གསུམ་དུར་གྱི་གནམ་སྒོ་ཟེར་ན་ཚེས་པ་བརྒྱད་བཅོ་བརྒྱད་ཉི་ཤུ་བརྒྱད་དེ་ཚོ་ལ་མི་གྲོངས་ཟེར་ན་དུར་ས་ཡོད་ར། ཕུང་པོ་སྲེག་ཡས་ལ་སོགས་པ་ཕུང་པོ་སྦེད་ཡས་ལ་སོགས་པ་ཕུང་པོ་དུར་ཁྲོད་ལ་བྱ་གཏོར་བྱེད་ཡ་དང་དེ་ཚོ་བྱེད་རྒྱུ་ཡོད་མ་རེད། དགུ་གསུམ་གཤིད་ཀྱི་གནམ་སྒོ་ཟེར་ན་ནི་གཤིན་པོའི་ཆེད་དུ་ཨ་ནི་དགེ་སྦྱོར་ཤུགས་ཆེན་པོ་བྱེད་ཡ་དང་གཤིན་པོའི་ཆེད་དུ་དང་དེ་ཚོ་གནང་རྒྱུ་ཡོད་མ་རེད། བཅུ་གསུམ་སྤྱིའི་གནམ་སྒོ་བཅུ་གསུམ་དེ་བཅུ་ཉི་ཤུ་སུམ་ཅུ་དེ་ཚོ་ལ་གནམ་སྒོ་ཆ་ཚང་འཁེལ་གྱི་རེད་དེའི་ཉིན་འཛེམ་བྱ་མང་ཆ་འཛེམ་དགོས་རེད་འདི་འདྲ་གསུང་གི་རེད། བསྡུས་པ་དེ་ནང་ལ་དེ་ཚོ་ཤུགས་ཆེ་དེ་ཚོ་མ་ཤེས་བཤད་ཡོད་མ་རེད་རྒྱས་པ་དེ་ནང་ལ་ཆ་ཚང་ཡོད་རེད། ལོ་ཐོའི་ནང་ལོགས་ལ་ཡང་འདི་ཞིག་ཐོན་ཡོང་འདུག་ག་རེ་ཟེར་ད་བ་དན་ལབ་ཡས་ཡོད་རེད་བ་ལ།

ས་བདག་བ་དན་ཁྲ་བོ་ལས་ཟེར། ད་དེ། ཅི་སྟག་ང་ཚོ་རྩིས་གཞུང་ནང་ལ་དར་ལྕོག་བཏགས་ན་དམིགས་བསལ་བཤད་ཡོད་མ་རེད་བཻ་དཀར་ནང་ལ་ག་རེ་ཟེར་ན། ས་རྐོ་རྡོ་སློག་མ་བྱེད་ས་རྐོ་རྡོ་སློག་ཁང་པ་གསར་པ་ས་རྐོ་ཡ་འདྲ་བོ་དང་རྡོ་སློག་ཟེར་ན་ད་ཆུ་འདྲུ་ཡ་དེ་འདྲ་ཡོད་ར། དེ་ཚོ་བྱེད་ན་བར་ཆད་ཡོང་གི་རེད་བཤད་ཡོད་རེད། ད་དེ་འདྲ་དར་ལྕོག་མ་བཏགས་ལབ་ཡ་དེ། བོད་ས་མ་ཤོར་གོང་ལ་བླ་མ་གཅིག་གིས་སྟོད་ཕྱོགས་ནས། ཤིང་པར་ལ་བཏབ་ནས་ཨ་ནི། ད་ཆར་ཡག་བྱེད་དོ། དུས་ཚོད་དེ་ང་ཚོ་གཅིག་པ་གཅིག་རྐྱང་རེད། ཚེས་གྲངས་ང་ཚོ་གཅིག་སྟོན་གྱི་འདུག་འོན་ཏེ་གཅིག་པ་གཅིག་རྐྱང་རེད། ཡིན་ནའི་ད་ཕར་ཚོས་འགྲེལ་བཤད་རྒྱག་སྟངས་ཅིག་ཡོད་ར་ང་ཚོ་སྨན་རྩིས་ཁང་ནས་དེ་དག་དེ་གཞུང་ནང་ལ་གསལ་མི་འདུག་དར་ལྕོག་མ་བཏང་གསལ་མི་འདུག་ས་རྐོ་རྡོ་སློག་མ་བྱེད་ཨ་ནི་དེའི་རྐྱེན་གྱིས་ང་ཚོ་སྨན་རྩིས་ཁང་ལོ་ཐོའི་ནང་ལ་བ་དན་དེ་དམིགས་བསལ་གྱིས་ཟུར་དུ་སྟོན་གྱི་ཡོད་མ་རེད། བ་དན་ལ་ནི། སྤྱི་དང། བ་དན་དེ་འཁེལ་བའི་ཉིན་ཀུན་ལ་ས་བདག་དེ་དག་ཡོད་ཡོད་རེད། ལོ་ཐོ་རྒྱས་པའི་ནང་ལ་དེ་ཡོད་རེད། ད་ལོ་ཐོ་བསྡུས་པ་དང་དེ་ཚོའི་ནང་ལ་བ་དན་ལབ་ནས་དམིགས་བསལ་འགོད་ཡ་དང་དར་ལྕོག་མ་བཏང་ལབ་ནས་དམིགས་བསལ་འགྲེལ་བཤད་རྒྱག་མཁན་མ་རེད། དེའི་ཉིན་ས་རྐོ་རྡོ་སློག་མ་བྱེད། དར་ལྕོག་མ་བཏང་ཟེར་དམིགས་བསལ་བཤད་ཡོད་མ་རེད། ད་ཡིན་ན་ད་དམངས་ཁྲོད་ལ་སྤུ་རག་དར་ལྕོག་མ་བཏང་ལབ་དར་ཚར་ར། འཇིག་རྟེན་ལ་གྲགས་ཚར་ནས་ཨ་ནི། ད་དེང་སང་མང་ཆ་གི་དར་ལྕོག་མ་བཏང་ཡ་ལུགས་སྲོལ་འདྲ་བོ་ཆགས་བསྡད་ཡོད་རེད།
ལགས་སོ་ད་དེ་ངས་དྲི་བ་ཐ་མ་དེ་བྱས་ཡོད་འདུག་ད་དེ་ནས་དེ་ནས་ཉི་མ་ཆད་པ་དང་ལྷག་པ་དེ་འདྲ་ཟེ་ཅིག་ཡོང་གི་འདུག་དཔེར་ན་ཆ་བཞག་ན་ད་ལོའི་ཉི་ཤུ་དགུའི་ཉིན་མོ་དེ་ཆད་འདུག་ཡང་མཚམས་རེ་ཡང་ཚེས་པ་བཅོ་ལྔ་ཉིས་བརྩེགས་ཆགས་ཡོང་གི་འདུག་བྱས་ཙང་ཉི་མ་ཆད་ལྷག་དེ་ག་འདྲ་ཟེ་བརྩི་གི་ཡོད་ནམ། ད་ལྟ་ཉི་མ་ཆད་ལྷག་དེ་དེ་རེད། གཙོ་བོ་དེ་ང་ཚོ་ཉིན་ཚེས་ཁྱིམ་གསུམ་ལབ་ནས་མི་འདས་ཉིན་ཞག་ཚེས་ཞག་ཁྱིམ་ཞག་གསུམ་ཡོད་རེད། ཁྱིམ་ཞག་ལབ་ཡ་དེ་ལ། ལོ་གཅིག་ལ། ཞག་མ་སུམ་བརྒྱ་དྲུག་ཅུ་ཏག་ཏག་རེད། ཉིན་ཞག་ལབ་ཡ་དེ་ལ། ཞག་མ་སུམ་བརྒྱ་དྲུག་ཅུ་རེ་ལྔ་དང་ཆུ་ཚོད་ཁ་ཤས་ཤིག་རེད། ཚེས་ཞག་ལབ་ཡ་དེ་ལ། ལོ་གཅིག་ལ། ཞག་མ་སུམ་བརྒྱ་བདུན་ཅུ་དོན་གཅིག་དང་ཆུ་ཚོད་ཁ་ཤས་ཤིག་རེད། དེ་བྱེད་དུས་ཙམ་ལ། ང་ཚོ་བོད་པ་གི་ཚེས་ལབ་ཡ་དེ་ཚེས་བཅོ་ལྔ་དང་གནམ་གང་ལབ་ཡ་དེ་དཔེ་གལ་ཆེན་པོ་བརྩི་གི་ཡོད་རེད། ག་རེ་ཟེར་ན། རྣམ་དཀར་དགེ་བའི་ལས་ལ་གཞོལ་དགོས་ཡ་འདྲ་བ་དང། ཨ་ནི། གཏོར་རྒྱག་དེ་ཚོའི་སྐབས་ལ་ཉི་ཤུ་དགུ་བཅུ་དགུ། དེ་ཚོ་དྲག་པོའི་ཚེས་ལ་ནི། འོ་དེ་ཚོ་འཁེལ་ཡས་དང། དེ་མ་ཡིན་པའི་ཨ་ནི་ཉ་སྟོང་ཚེས་བརྒྱད་ལ་ནི་གལ་ཆེན་པོ། དེའི་ནང་ནས་གནམ་གང་དང་ཚེས་པ་བཅོ་ལྔ་དེ་གལ་ཆེན་པོ་ཟེར། གནམ་གང་ལ་ཡིན་ན་ཉི་འཛིན་ཡོང་ཡས་འདྲ་བོ་དང། ཚེས་པ་བཅོ་ལྔ་ལ་ཟླ་འཛིན་དེའི་སྐབས་ལ་ད་ཆོས་པ་ལ་མཆོག་གི་དངོས་གྲུབ་བརྙེས། དགེ་བ་བྱས་ན་དུང་འགྱུར་གྱི་ཨ་ནི་འགྱུར་ཆེན་དང་སྡིག་པ་བྱས་ན་དུང་འགྱུར་ང་ཚོ་དཀར་ཕྱོགས་དགེ་བའི་ལས་ལ་ཤུགས་ཆེན་པོ་འབད་དུས་ཙམ་ལ་ཚེས་ཞག་དེ་གཙོ་བོ་འཛིན་གྱི་རེད་བོད་པ་གིས། ད་ཕྱི་ལོ་ཡིན་ན་ཉིན་ཞག་གཙོ་བོ་འཛིན་གྱི་རེད་ཉིན་ཞག་གཙོ་བོ་འཛིན་དུས་ཙམ་ལ་ཉིན་ཞག་དེ་གི་ཁྱིམ་ཞག་ལ་མ་གཞི་ཚེས་ཞག་ལ་སོགས་བསྟུན་དགོས་ཡོད་མ་རེད་བསྟུན་མ་དགོས་ཙང་ཁོང་ཚོ་གིས་ལོ་གཅིག་ལ་སུམ་ཅུ་སུམ་ཅུ་སོ་གཅིག་ཟེར་དེ་འདྲས་བྱས་ནས་དྲུག་ཅུ་རེ་ལྔ་དེ་ཏག་ཏག་ལོངས་པ་བཟོ་གི་ཡིན་ན་ཡང་ཁོ་ཕྱི་ལུགས་ཀྱི་ཆུ་ཚོད་ཁ་ཤས་ལྷག་རྒྱུ་དེ་ལོ་བཞི་བཞི་མཚམས་ནས་ཨ་ནི་སྤྱི་ཟླ་གཉིས་པའི་ནང་ལ་ཚེས་པ་ཉི་ཤུ་རྩ་དགུ་གཅིག་སྟོན་དགོས་འདུག་དེའི་ནང་ལ་ཁ་གསབ་བྱེད་གི་རེད།
ཨ་ནི་ལོ་བཞི་བཞི་རྗེས་ལ་ཚེས་པ་ཉི་ཤུ་རྩ་དགུ་གཅིག་ཕྲུ་གུ་ཁ་ཤས་ཉི་ཤུ་རྩ་དགུ་ལ་སྐྱེས་ན་ལོ་བཞི་རྗེས་མ་གཞི་སྐྱེས་སྐར་བཏང་ཡོང་ཞེས་བཤད་ལ། leap year ལབ་ཡས་བྱེད་པ། དེ་བྱས་ནས་ཨ་ནི་ཁོང་ཚོ་ཉིན་ཞག་གཙོ་བོ་འཛིན་གི་རེད། ང་ཚོ་ཚེས་ཞག་གཙོ་བོ་བརྩི་ན་ང་ཚོའི་ཚེས་ཞག་དེ་ཉིན་ཞག་ལ་བསྟུན་དགོས་རེད་ཁྱིམ་ཞག་ལ་གཉིས་ལ་བསྟུན་དགོས་དགོས་རང་དོན་དུ་ཚེས་ཁོ་རང་ལ་ཆད་ལྷག་ཡོད་མ་རེད་ད་ཚེས་ཞག་ལབ་ཡ་དེ་ལ་ད་རྩིས་ཀྱི་ཆུ་ཚོད་བྱས་ན་ལག་འཁོར་ཆུ་ཚོད་ཉི་ཤུ་རྩ་གཅིག་དང་ཚ་ཚོད་རེད་རྩིས་ཁོ་རང་ཆུ་ཚོད་ལ་ལྔ་བཅུ་ང་བཞི་རེད་ཉུང་མཐར་མང་མཐར་དྲུག་ཅུ་རེ་བཞི་རེད་དྲུག་ཅུ་རེ་བཞི་དེ་ཡོད་དུས་ཙམ་ལ་ང་ཚོ་ལག་འཁོར་ཆུ་ཚོད་ཉི་ཤུ་རྩ་ལྔ་ཚེས་ཞག་གི་ཆུ་ཚོད་དེ་ལ་མང་ཉུང་ཡར་མར་འཕར་ཆག་ཡོད་རེད lunar day དེ་ལ solar day དེ་ལ་འཕར་ཆག་ཅི་ཡང་ཡོད་མ་རེད twenty four hours ཏག་ཏག་རེད།

ཚེས་ཉི་ཤུ་རྩ་དགུ་དེ་ཉི་ཤུ་རྩ་བརྒྱད་ཀྱི་ཞོགས་ཀའི་ཆུ་ཚོད་ལྔ་དང་སྐར་མ་ཉི་ཤུ་རྩ་ལྔ་ནས་འགོ་བཙུགས་པའི་ཉི་ཤུ་རྩ་དགུ་སྟེ། ཨ་དེའི་ཉི་མ་ཉིན་གང་བྱས་མཚན་གང་བྱས། ཨ་ནི་གནམ་གང་ཉིན་ཞོགས་ཀའི་ཆུ་ཚོད་དྲུག་པ་མ་ཟིན་ཙམ་བར་དུ་ནི་ཚེས་ཉི་ཤུ་རྩ་དགུ་དེ་བསྡད་ཡོད་རེད། ད་ང་ཚོ་སྔོན་མ་མཁས་བ་དང་རྒན་པ་དེ་ཚོ་གིས་མང་ཆེ་ག་རེ་གསུང་གི་ཡོད་རེད་ཟེར་ན། ལྷག་པའི་སྔ་མ། ལྷག་པ་ཟེར་ན་ཚེས་ཉི་ཤུ་དགུ་གཉིས་ལྷག་ཡོད་ན་སྔ་མ་དེ་ལ་ཉི་ཤུ་དགུ་གི་གླུད་རྫོང་ཡས་དང་ག་རེ་ཡིན་ན།

ད་ཉི་ཤུ་རྩ་བརྒྱད་ལ་བཟོ་དགོས་པའི་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ཟེར་ན་གཙོ་བོ་དེ་འདིར་ང་ཚོ་ཚེས་ཉི་ཤུ་རྩ་བརྒྱད་ནང་ལ་ཉི་ཤུ་རྩ་དགུ་དེ་མང་ཆེ་ཚེས་ཉི་ཤུ་རྩ་བརྒྱད་ནང་ལ་ཚང་འདུག་ཚེས་ཉི་ཤུ་རྩ་དགུ་གི་སྐར་ལོ་དྲུག་ཟེར་ཡོད། ཨ་ལས་ལགས་སོ། ད་གནམ་གང་ཉིན་དེ་ལ་ཆུ་ཚོད་གཅིག་ལས་འཛོམས་པ་ཞིག་མི་འདུག་ཨ་ལས་ལགས་སོ། ཨང་དེ་ནས་དེ་བྱས་ནས་ཉི་ཤུ་རྩ་བརྒྱད་ལ་གཏན་འབེབས་བྱས།
ཨ་ལས་ལགས་སོ། ད་ལྟ་གོང་དུ་བཀའ་མོལ་ཞུས་དེ་རྡ་ས་བོད་ཀྱི་འགྲོ་ཕན་སྨན་རྩིས་ཁང་གི་རྩིས་རམས་པ་བསྟན་འཛིན་སྙན་གྲགས་ལགས་རེད། གསན་མཁན་རྣམ་པ་ལྷན་རྒྱས་དེ་རིང་དུས་ཚོད་ཀྱི་ཆ་ནས་ལེ་ཚན་འདི་དེ་གར་མཚམས་བཞག་གི་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་མཁའ་འགྲོ་གཡང་འཛོམས་ཡིན། ང་རང་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་མཇལ་ཡོང། མཇུག་ཏུ་ཐེངས་འདིའི་བོད་དང་རྒྱལ་སྤྱིའི་གནད་དོན་ཞེས་པའི་ལེ་ཚན་ནང་ཉེ་ཆར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་བཙན་བྱོལ་བོད་མིས་མྱོང་བཞིན་པའི་རྒྱ་ནག་གི་རྒྱལ་མཚམས་ལས་བརྒལ་བའི་བརྒལ་བའི་གཉའ་གནོན་ཞེས་པའི་སྐོར་གྱི་སྙན་ཐོ་ཞིག་འདོན་སྤེལ་གནང་ཡོད་པ་ལྟར

བཀྲ་ཤིས་བདེ་ལེགས། ལགས་སོ་ཐོག་མ་འདི་སྤྱན་འདྲེན་ཤོལ་ལི་ཡ། རྒྱལ་མཚམས་ལས་བརྒལ་བའི་གཉའ་གནོན་ཞེས་པ་དེ་དོན་དག་ག་ནས་རོ་ཅིག་གོ་འོས་ན། ད་འདི་རེད་ཤག། ད་ལྟའི་རྒྱལ་སྤྱིའི་གི་སྤྱི་ཚོགས་ནང་ལོགས་ལ། རྒྱལ་མཚམས་བརྒལ་ནས་གཉའ་གནོན་ལབ་དེ་ག་ད་ལྟའི་ཆ་ལ་ད་འགྲེལ་བཤད་རྒྱག་སྟངས་འདི་ད། སེའུ་ཞེ་དྲག་ཞིག་རྡོག་རྡོག་ཅིག་མི་འདུག། ཚོགས་པ་སོ་སོ་སོ་སོས་ཀྱི་འདི་ག་དོ་སྣང་བྱས་ནས་ཁོ་རང་ཚོས་ཀྱི་འགྲེལ་བཤད་དེ་ལོགས་ཀ་ལོགས་ཀ་རྒྱག་གི་ཡོད་དུས་ཙམ་པ་ལ་ཡ། ཨ་ནི་མི་མང་པོ་གཅིག་གིས་འདི་ག་ལ་འགྲེལ་བཤད་ཅིག་རྡོག་རྡོག་མེད་དུས་ཨ་ནི་མང་པོ་གཅིག་གིས་རྒྱ་གར་ནང་ལོགས་རྒྱ་ནག་གི་སྤྱིར་བཏང་གི་ཕྱི་ལོགས་ལ། ཅིག་གནོན་ཤུགས་དང་དེ་ག་ནང་བཞིན་གི་ཤུགས་རྐྱེན་དང་ད་དེ་འདྲ་མང་པོ་གཅིག་ལ་ཅིག་ཁོ་ཚོའི་གི་ཐ་སྙད་འདི་ད་རྡོག་རྡོག་ཅིག་ད་ད་གསལ་བོ་ཅིག་མི་འདུག་ར་ཡིན་པ་ཡིན་ན་ད་ང་ཚོ་ཚོགས་པ་འགྲོ་བཞིན་པ་ཡིན་ན་ད། འགྲོ་བ་མིའི་ཐོབ་ཐང་གི་ཚོགས་པ་ཆགས་ཀྱི་ཡོད་དུས་ང་རང་ཚོའི་གི་ད་ལྟའི་གི་ད་སྙན་ཐོ་འདི་ལ་ད་གཞི་བཞག་ས་ལ་ནས་ད་འགྲེལ་བཤད་ཅིག་ཡོད་ར་འདི་གཞི་བཞག་ས་འདི་ད་ད་རྒྱལ་སྤྱིའི་གི་རང་དབང་ཁང་པ་ཡོད་ར་ཁོ་རང་ཚོའི་གི་ད།

ཅིག་འགྲེལ་བཤད་རྒྱག་གི་འདུག་འདི་ཆ་འདི་འདྲ་ཆ་བཞག་ན་ད་འདི་ང་ཚོའི་གི་ད་ལྟ་གི་བོད་པའི་གི་བཙན་བྱོལ་གི་གནས་སྟངས་འདི་དང་ནི་ཐད་ཀར་འབྲེལ་བ་ཆགས་ཡོད་དུས་ང་ཚོའི་གི་སྒྲིག་གཞི་དེ་ད་ལྟ་དེ་འདྲ་ཅིག་ལ་ངོས་འཛིན་རྒྱུ་ཡིན་ནོ། ལགས་སོ་ད་ལྟ་རྣམ་པ་ཚོས་སྙན་ཐོ་དེ་སྔོན་མ་ད་དུས་རྒྱུན་དུ་ནས་འགྲོ་མི་ཐོབ་ཐང་ངོས་ནས་སྙན་ཐོ་བཏོན་གྱི་ཡོད་ར་དེ་དང་མི་འདྲ་བ་དམིགས་བསལ་ཁྱད་ཆོས་འདྲ་བོ་ག་རེ། ད་ལྟ་འདི། ཨང་ལགས་སོ་ད་ལྟ་རྒྱལ་ས་མི་དེ་ནས་སྙན་ཐོ་དེ་དང་འབྲེལ། ད་ང་ཚོའི་ལྟེ་གནས་འགྲོ་བ་མིའི་ཐོབ་ཐང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་འགྲོ་ཡིན་ཡིན་ན་ད་ད་ལྟ་བར་དུ་ང་ཚོའི་གི་ད་ལོ་ཉི་ཤུ་རྩ་དྲུག། ནང་ལོགས་ལ་ཡ། སྙན་ཐོ་མང་པོ་བཏོན་ཞེ་གཅིག་དེ་ང་ཚོས་ཀྱི་བོད་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྒང་ལ་ང་ཚོས་ཀྱི་སྙན་ཐོ་བཏོན་དེ་ཡོད་རེད། ད་ད་ལྟའི་གི་སྙན་ཐོ་དེ་ང་ཚོས་ཀྱི་བོད་ཀྱི་ཕྱི་ལོགས་ལ་ཡོད་པའི་བོད་མི་ཚོ་ལ་ཡ་ཨ་ནི་རྒྱ་ནག་གཞུང་གི་ད་ཉེ་བའི་ཆར་ལ་ཨ་ནི་གཉའ་གནོན་བྱེད་ནི་རེད་ད། ཅིག་བཀག་འགོག་གི་ལས་འགུལ་དེ་ཅིག་ཤུགས་ཆེ་རུ་འགྲོ་གི་ཡོད་དུས་ཨ་འདི་ག་ལ་ང་ཚོས་ཀྱི་ཅིག

རྒྱལ་སྤྱིའི་གི་སྤྱི་ཚོགས་ནང་ལོགས་ལ་ཧ་ལམ་ད་བོད་པའི་གི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་རྒྱ་རྒྱ་ནག་གཞུང་གི་འདི་འདྲ་གཉའ་གནོན་རྒྱལ་མཚམས་བརྒལ་ནས་གཉའ་གནོན་འདི་འདྲ་བྱེད་མེད་པའི་གི་རྣམ་པ་དེ་འདྲ་ཅིག་དེ་ཡོད་ས་རེད། དེ་འདྲ་ཡོད་དུས་ད་ང་ཚོའི་གི་ཅིག་འགྲོ་བ་མིའི་ཐོབ་ཐང་གི་ཚོགས་པ་ཅིག་ཡིན་དུས་ཙམ་པ་དེ་ལྷག་པར་དུ་བཙན་བྱོལ་ནང་ལོགས་ཞིག་ཅིག་རྟེན་གཞི་བྱེད་ཀྱི་ཡོད་དུས་ཙམ་པ་ང་ཚོ་ལྷག་པར་དུ་བོད་ནང་ལོགས་འབྲེལ་བ་འབྲེལ་བ་བྱེད་ཀྱི་ཡོད་དུས་ཤུགས་ཆེན་པོ་ཞེ་གཅིག་དེ་གནད་དོན་དེ་ག་དཀའ་ངལ་ཅིག་ཡིན་པ་ཏན་ཏན

ད་ང་ཚོས་ཀྱིས་འདི་ཉམས་ཞིབ་བྱེད་དུས་ཙམ་པ་ལ། དོ་སྣང་ཆེ་ཤོས་ག་རེ་སླེབས་སོང་ད་ད་རྒྱ་ནག་གཞུང་གིས་གཉའ་གནོན་བྱེད་ཡག་དེ་བོད་ནང་ལོགས་ནང་མི་ཡོད་དེ་བ་དེ་ཏན་ཏན་རེད་ཤག་བོད་ནང་ལོགས་ནང་མི་ཡོད་དེ་བ་ཁོ་རང་ཚོ་ལ་ཡང་དཀའ་ངལ་ཤུགས་ཆེན་པོ་ཞིག་འཕྲད་ཀྱི་འདུག་ཨ་ནི། དེ་དང་མཉམ་དུ། བོད་ནང་ལོགས་ནང་མི་མེད་པ་ཡིན་པ་ཡིན་ན་བཙན་བྱོལ་སྤྱི་ཚོགས་ནང་ལོགས་གལ་སྲིད་ཆབ་སྲིད་ཀྱི་ལས་འགུལ་ནང་ལོགས་མཉམ་ཞུགས་བྱས་སྡོད་མཁན་དང། འཐབ་རྩོད་ཀྱི་ལས་འགུལ་ནང་མཉམ་ཞུགས་བྱས་སྡོད་མཁན་དང་དངོས་སུ་ཕྱི་ལོགས་ཐོན་བྱས།

འཇིགས་སྐུལ་བྱས་ལ་སོགས་པ་དེ་རྣམ་པ་ཚོས་དེ་འདྲ་སྙན་ཐོ་དང་འབྲེལ་བ་ཆགས་ཀྱི་ན་ག་རེ་འདུག། འདི་ང་ཚོས་ཀྱི་བརྒྱུད་རིམ་ནང་ལོ་ལ་དེ་འདྲའི་ཤེས་རྟོགས་མང་པོ་ཅིག་བྱུང་སོང། འདི་གསར་འགྱུར་བརྒྱུད་ལམ་ཁག་གཅིག་པོ་མ་རེད་ཤག། ལྷག་པར་དུ་ད་ལྟ་བཙན་བྱོལ་ནང་ལ་ཡོད་པའི་གཞུང་འབྲེལ་མ་ཡིན་པ་ཚོགས་པ་ནང་ལས་ཀ་བྱེད་དེ་ནས་ཡོད་ར་བོད་ནང་ལོ་ནང་ནས་ཡོད་དེ་བ། ཁོ་རང་ཚོ་ལ་ཡང་ད་ཅིག་ཕྱི་ལོགས་ནས་ཅིག་བོད་ཀྱི་ཕྱི་ལོགས་ལ་ཡོད་པ་ཡིན་ནའི་ད་དུང་ད་བཙན་བྱོལ་གྱི་གསར་འགྱུར་བརྒྱུད་ལམ་ཁག་ལ་བོད་དོན་གྱི་སྐད་ཆ་བཤད་བ་དང་ད་ག་ནང་བཞིན་གྱི་ལོ་རྒྱུས་སྤེལ་བ་དང

ཕལ་ཆེར་འདི་ནང་ལོ་བཀོད་ཡོད་པས། ང་ཚོས་ཀྱིས་ཤེས་རྟོགས་བྱུང་ཡ་ལ་བཙན་བྱོལ་ནང་ལོ་མི་སེར་ལྷག་པར་དུ་ད་ལྟ་རྡ་རམ་ས་ལ་ནང་ལོ་ལ་གསར་འགྱུར་བརྒྱུད་ལམ་ཁག་གཉིས་གསུམ་ནང་ལོ་དེ་འདྲའི་དཀའ་ངལ་འཕྲད་དེ་བ་དེ་འདྲ་འདུག་ལས་བྱེད་དེ་འདྲས་དངོས་སུ་ཕ་གི་གསར་འགྱུར་བརྒྱུད་ལམ་ཁག་ལ་ལས་ཀ་བྱེད་དུས་ཙམ་པ་ཨ་ནི་ཕ་གི་ནང་མི་གི་རྒྱ་ནག་གཞུང་གིས་ནང་མི་ཁོ་རང་ཚོ་གི་ནང་མི་དུས་ཕྱིས་བོད་ཆོས་བཏང་བྱས་ཨ་ནི།

ལགས་སོ། ད་རྒྱ་ནག་གཞུང་གིས་དེ་འདྲའི་མུ་མཐུད་ནས་བྱས་པ་ཡིན་ན། བཙན་བྱོལ་བོད་མིའི་སྤྱི་ཚོགས་ལ་ཡང་ཤུགས་རྐྱེན་ཆེ་ཤོས་ཅིག་ག་རེ་སྤྲད་ཡོང་ན་དགོངས་ཀྱི་ཡོད། སྙན་ཐོར་གཞི་བཞག་ནས་བཤད་པ་ཡིན་ན།
ང་ཚོས་ཀྱིས་སྙན་ཐོ་འདི་ད་བྲིས་དགོས་ཡ་གི་དམིགས་ཡུལ་གཙོ་བོ་ཅིག་ཡོད་ར། དེ་ཆགས་ཀྱི་འདུག་ད། འདས་པའི་ད་ལོ་ལྔ་དྲུག་ནང་ལ་ད་ལམ་ད་ད་ལྟ་ནས་ག་རེ་ལབ་དགོས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང། ཁོ་རང་གིས་ད་སྤྱི་བཏང་ད་ཁོ་རང་ཉིས་སྟོང་བཅུ་གཉིས་ནས་ད་སྲིད་འཛིན་ཆགས་རེད། ཡིན་པ་ཡིན་ནའི་ད་ཉིས་སྟོང་བཅུ་གཉིས་ནས་བོད་ནང་ལོ་དམ་དྲག་ཤུགས་ཆེན་པོ་ཞེ་པོ་ཅིག་འགྲོ་བ་མིའི་ཐོབ་ཐང་གི་ཐོག་ནས་ར། དེ་ནས་ཁོ་རང་གི་ད་དུས་ཡུན་གཉིས་པ་ཅིག་ཡོད་ར་ད་ད་ཉིས་སྟོང་བཅུ་བདུན་བཅོ་བརྒྱད་ཀྱི་དུས་ཚོད་ཅིག་ཡོད་ར། དེའི་སྐབས་སུ་ནས་ཨ་ནི་ཅིག་ད་བོད་ཅིག་བོད་ནང་ལོ་གཅིག་པོ་མ་ཡིན་པ་བོད་ཀྱི་ཕྱི་ལོགས་ལ་ད་ཡོད་དེ་བ་བོད་མི་ཡོད་ར། ཁོ་རང་ཚོ་ལ་ད་རྒྱ་ནག་གཞུང་གིས་ཁ་བཀག་ཡ་ད་ཅིག་ག་རེ་ལབ་དགོས་རེད། འཐབ་ཇུས་ཡིན་ནི་རེད་སྲིད་ཇུས་ཡིན་ནི་མང་པོ་ཅིག་སླེབས། སྤེལ་དེ་བ་དེ་རྣམ་པ་ཞེ་གསལ་པོ་རེད་ཤག། ད་ང་ཚོས་ཀྱི་སེམས་ཁྲལ་ག་རེ་བྱུང་བ་ན་དེ་འདྲའི་ཁོ་རང་ཚོས་ཀྱི་སྲིད་ཇུས་ཅིག་སྤེལ་བའི་རྐྱེན་གྱིས་ཕྱི་ལོགས་ལ་ང་ཚོ་ད་གསར་འགྱུར་བརྒྱུད་ལམ་ཁག་ཡིན་པ་ཡིན་ནི་རེད་ཉམས། ཨོ་ག་རེ་ལབ་དགོས་རེད་ཉམས་ཞིབ་བྱེད་མཁན་གྱི་ཚོགས་པ་ཅིག་ཡིན་ནི་རེད། ང་ཚོས་ཀྱི་བོད་ནང་ལོ་ཁ་ཐུག་ཅིག་འགྲོ་ཐུབ་ཀྱི་མེད་དུས་ཙམ་པ་ལ་ང་ཚོས་ཀྱི། སྐྱབས་བཅོལ་ས་ལ་གནས་ཚུལ་ལེན་ས་མང་པོ་མང་ཆེ་ཤོས་ང་ཚོ་གནས་ཚུལ་མཁོ་སྒྲུབ་པ་ཁོ་རང་ཚོ་རེད། དེ་གནས་ཚུལ་མཁོ་སྒྲུབ་པ་མང་པོ་གཅིག་ལོ་ལྔ་དྲུག་ནང་ལོ་ལ་གནས་ཚུལ་ཡོད་པ་ཡིན་ན་སྤྲད་ཐུབ་ཀྱི་ཡོད་མ་རེད། དེ་འདྲས་ཡིན་དུས་ཙམ་པ་ལ་གལ་སྲིད་དེ་འདྲས་ཁོ་རང་ཚོ་གི་གནས་ཚུལ་ཡོད་པ་འདི་མ་སྤྲད་པ་བྱས་སྤྲད་མ་ཐུབ་པ་བྱས་ད་ག་ནང་བཞིན་ཁོ་རང་ཚོའི་གནས་ཚུལ་ཡོད་དེ་བ་འདི་ཁ་བཀག་བྱས་བསྡད་ཀྱི་ཡོད་པ་ཡིན་ན་ང་ཚོའི་གི་མ་འོངས་པ་ང་རང་ཚོའི་སྙན་ཐོ་ཡིན་ན་དེ་ཚོ་འདོན་ཐུབ་ཀྱི་མ་རེད། ཨ་རྒྱལ་སྤྱི་གི་སྤྱི་ཚོགས་ནང་ལོ་ཉེས་པའི་ཆ་ལ་ཤེས་ཀྱི་ཡོད་རེད་ད་བོད་ཀྱི་གནས་ཚུལ་དེང་སང་གོ་ཡ་མི་འདུག་དེ་འདྲས་ཆགས་འགྲོ་ར་དེའི་དམིགས་ཡུལ་དེ་རྒྱ་ནག་གཞུང་གི་ད་ལྷག་ད་ལྟ་ཞི་ཅིན་ཕིང་ཁོ་རང་གི་དམིགས་ཡུལ་གཙོ་བོ་དེ་འདི་ར་ད་ཕྱི་ལོགས་ནས་གནས་ཚུལ་ཚང་མ་མེད་པ་བཟོ་ཡ་དེ་ཁོ་རང་གིས་འབད་བརྩོན་དེ་བྱེད་ཀྱི་ཡོད་དེ། གལ་སྲིད་ང་ཚོས་རྒྱ་ནག་གཞུང་གི་སྲིད་ཇུས་དེ་འདྲ་ཅིག་ང་ཚོས་ཀྱིས་མུ་མཐུད་ཅིག་བྱེད་བཅུག་པ་དང་ང་ཚོས་ཀྱིས་འདི་ག་ལ་བཙན་བྱོལ་སྤྱི་ཚོགས་ངོས་ནས་འདི་ག་ལ་དོ་སྣང་མ་བྱས་པ་ཅིག་སྣང་མེད་བྱས་ནས་བཞག་པ་ཡིན་ན། ང་རང་ཚོས་ཀྱིས་མ་འོངས་པ་འཐབ་རྩོད་ཡིན་པ་ཡིན་ན་འདི་ག་ལ་ཅིག་འཐབ་རྩོད་ཀྱི་གནས་དེ་ཁོ་རང་ཁག་པོ་ཞིག་ཆགས་ཀྱི་ང་ཚོས་ཀྱིས་ཉེན་ཁ་ཅིག་མཐོང་སོང། ད་འདི་ལ་ང་ཚོས་ཀྱིས་གལ་སྲིད་ཅིག་སྙན་ཐོ་ཅིག་དང་པོ་ང་ཚོས་སྙན་ཐོ་ཅིག་ད་ག་རེ། ཁོ་ཚོས་གི་ཐབས་བྱུས་ག་འདྲས་བེད་སྤྱོད་གཏོང་གི་ཡོད་ད། རྒྱ་ནག་གཞུང་གི་མི་སྣ་སུ་དེ་འདྲའི་སྒང་ལ་ལས་ཀ་བྱེད་ཀྱི་ཡོད་པ་ད། དེ་ལ་ང་ཚོས་ག་འདྲས་གདོང་ལེན་བྱེད་དགོས་འདུག་ར། དེ་འདྲའི་སྒང་ལ་ང་ཚོས་གི་ཅིག་ཤུགས་མ་རྒྱབ་པ་ཡིན་ན་ཨ་ནི་ཅིག་མ་འོངས་པ་ཉེན་ཁ་དེ་ཏན་ཏན་ཅིག་ད། ཉེ་ལམ་ད་ཉེ་བའི་ཆར་ལ་ད་དེ་ལས་གི་ད་ཉེན་ཁ་ཆེན་པོ་ཅིག་ཡོད་ར། དེ་འདྲས་ཡོད་དུས་ད་ང་ཚོས་གི་དམིགས་ཡུལ་གཙོ་བོ་དེ་སྙན་ཐོ་འདི་བཏོན་ཆེད་ང་ཚོས་གི་བཙན་བྱོལ་སྤྱི་ཚོགས་ནང་ལོགས་འདིའི་གནད་དོན་འདི་ང་ཚོས་གི་རྒྱུན་ལྡན་གི་གནས་ཚུལ་ནང་བཞིན་ཅིག་མ་རེད་དེ་ཚོ་ཚབས་ཆེན་པོ་རེད་ར། དེ་འདྲས་ཏེ་འདི་སྒང་ལ་ང་རང་ཚོའི་ངོས་ནས་དོ་སྣང་བྱས་ད་ཨ་ནི་ལྷག་པར་དུ་བོད་མི་སྒྲིག་འཛུགས་ངོས་ནས་ཡིན་ན་འདི་སྒང་ལ་གཅིག་འགན་འཁྱེར་བྱས་ཨ་ནི་གཅིག་རྒྱལ་སྤྱི་གི་སྤྱི་ཚོགས་ནང་ལ་གོ་རྟོགས་སྤེལ་ད། ཁྱབ་བསྒྲགས་བྱས་ད། འདི་འདྲས་གཅིག་ང་ཚོས་གིས་བྱེད་ཐུབ་པ་ཡིན་ན་ཨ་ནི་ཏན་ཏན་མ་འོངས་པ་ཡང་འདི་སྒང་ལ་དེ་གཅིག་ང་ཚོས་གིས་ད་ག་རེ་ལབ་དགོས་རེད། གནད་དོན་འདི་སྒང་ལ་ང་ཚོས་གཅིག་ཕན་ཅིག་ཐོགས་གི་མེད་འགྲོ་བསམ་བསམ་བྱས་ཀྱང་ང་ཚོས་རེ་བ་འདི་བྱས་ནས་ནི་སྙན་ཐོ་འདི་བཏོན་ཏེ་འཆར་རེད། ལགས་སོ། སྙན་ཐོ་དེ་ནང་གཙོ་བོ་དེ་འདྲ་དེ་ནང་ཡིག་འབྲུ་ག་ཚོད་བཟོས་ན་ནས་ཤོག་ལྷེ་ག་ཚོད་བཟོས་ན་ཨ་ནི། སྙན་ཐོ་དེ་ལས་རྣམ་པ་ཚོས། ད་ཐོག་མ་འཆར་གཞི་བཏིང་ཏག་ཏུ་མ་ཚོར་ནས་བརྒྱུད་རིམ་གྱིས་སོང་བས་ན་ག་རེ་འགྲོ་བཞིན་ན། ད་ལྟ་སྙན་ཐོ་འདི་ནང་ལོགས་ལ་ད་ང་ཚོས་ཀྱིས་ཧ་ལམ་ད་བཞི་བཅུ་མ་ཟིན་ཙམ་ཞིག་འདུག་ར། ཤོག་གྲངས། ཨ་ནི་སྙན་ཐོ་འདི་རུ་ཆ་བཞག་ན་ང་ཚོས་ཀྱིས་ད་ཉིས་སྟོང་ཉི་ཤུ་རྩ་གཉིས་ནས་ཀྱི་མ་ནས་ང་ཚོས་འདི་ལས་ཀ་བྱེད་འགོ་ཚུགས་རེད།

ད་ལྟ་ང་ཚོས་འདིའི་སྙན་ཐོ་འདི་ནང་ལོགས་ལ་ཉམས་ཞིབ་བྱས་བཞག་ཡ་འདི་ནང་ལོགས་ལ་ད་གནད་འགག་གནད་དོན་བཞི་ཆགས་ཀྱི་འདུག་དང་པོ་དེ་རྒྱ་ནག་གཞུང་གིས་ད་ཕྱི་ལོགས་ཀྱི་བོད་པ་ཚོ་གི་ཁ་བཀག་ཡ་དེ་ལ་ཁོང་ཚོས་ཀྱི་ཐབས་བྱུས་དང་པོ་དེ་འདི་ཆགས་ཀྱི་འདུག་ད།

རྒྱ་ནག་གཞུང་གིས་ང་ཚོ་བཙན་བྱོལ་གྱི་སྤྱི་ཚོགས་ནང་ནང་ལོགས་ད་འདི་རྒྱ་གར་ཡིན་པ་ཡིན་ནའི་རེད་ཡུ་རོབ་ཡིན་ནའི་རེད་བྱང་ཨ་མེ་རི་ཀ་ཡིན་ནའི་རེད། ག་པར་ལ་ཡོད་དོན་བཙན་བྱོལ་གྱི་སྤྱི་ཚོགས་ནང་ལོགས་ལ་ཡང་ཨ་ནི་སོ་པ་དེ་འདྲ་བཏང་བྱས་ཨ་ནི་ཕར་ཚུར་སྟངས་འཛིན་བྱས་ད་ཨ་ནི་སུ་སུ་ལས་ཀ་ག་པར་བྱེད་ཀྱི་འདུག་དེ་འདྲ་བྱས་ད་དེ་འདྲའི་སྒང་ལ་གནས་ཚུལ་དེ་ཚོ་ཡར་བསྡུ་ཨ་གནས་ཚུལ་དེ་བསྡུ་རུབ་བྱས་ཨ་ནི་སྤྱི་ཚོགས་ནང་ལོགས་ལ་ད་སྤྱི་ཚོགས་དྲ་ལམ་གྱི་བརྒྱུད་ནས་ཡིན་པ་ཡིན་ནའི་རེད་དཀྲོག་གཏམ་སྤེལ་ཡ་ད་ཨ་ནི་ཅིག་སྤྱི་ཚོགས་ནང་ལོགས་ལ་དཀྲུགས་ཤིང་དཀྲུགས་ཤིང་ལ་ད་ག་རེ་ལབ་དགོས་རེད་ཅིག་ཁ་འཐོར་ཆགས་ཡ་གྱི

ང་ཚོས་ཀྱིས་ད་ལྟ་དེ་རྒྱ་ནག་གཞུང་གི་དུས་བཀག་བསྐྱར་ཞིབ་དེ་མ་སླེབས་གོང་ལ་ད་ཟླ་གསུམ་སྔོན་ལ་ཇི་ནི་ཝར་རྟེན་གཞི་བྱས་པའི་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་ཡང་ལྷན་ཚོགས་ཡོད་ར། དེ་ལ་ལྷག་པར་དུ་ཕ་གི་ལ་རྟེན་གཞི་བྱས་པའི་གཞུང་ཚབ་ཁག་མང་པོ་བཅས་ལ་ང་ཚོས་སྐབས་དུས་དུ་ཞུ་གཏུག་བརྒྱབ་ཡོད་ར། ད་ལྟ་དེ་རྒྱ་ནག་གི་དུས་བཀག་བསྐྱར་ཞིབ་དང་བསྟུན་བྱས་ཡང་སྙན་ཐོ་ཕུལ་ཡ་ད་ཨ་ནི་ཞུ་གཏུག་རྒྱག་ཡ་གི་ང་ཚོས་ཀྱི་ལས་འགུལ་ཅིག་སྤེལ་ཡོད་རེད། དེ་སྤེལ་ཚར་བའི་རྗེས་ད་ཁ་སང་དུས་བཀག་བསྐྱར་ཞིབ་དེ་ལ་ང་རང་ཚོས་ཀྱི་རེ་བ་བྱེད་པ་ནང་བཞིན་གྱི་ད་དེ་བའི་ལོ།

དེ་ངས་ཏན་ཏན་ཁོ་རང་ཚོ་ཡི་དམིགས་ཡུལ་གཙོ་བོ་བྱེད་པ་ཟེར་བ་དེ་ཁོང་ཚོའི་གི་རྒྱལ་སྤྱིའི་གི་སྤྱི་ཚོགས་རྒྱ་ནག་གཞུང་འགྲོ་ཡིན་པ་ཡིན་ན་ལྷག་པར་དུ་ང་ཚོའི་བོད་པའི་གི་ད་རྒྱལ་སྤྱིའི་གི་སྤྱི་ཚོགས་ནང་ལོགས་ལ་འཐབ་རྩོད་བྱེད་གི་རང་ཚོའི་གི International Tibet Movement བྱེད་གི་རང་དེ་ཁོང་ཚོའི་གི་རྒྱལ་སྤྱིའི་གི་ནང་ལོགས་ལ་ཁོ་རང་ཚོའི་གི Reputation ཨ་ནི་ད་མིང་གཅིག་སྒང་ལ་ཁོང་ཚོའི་གི་ང་ཚོའི་གི་ལས་འགུལ་སྤེལ་བའི་གི་དེ་ལ་ང་ཚོའི་གི་ལས་འགུལ་སྤེལ་དེ་ལ་ཁོང་ཚོའི་རྒྱ་ནག་གཞུང་གི་ཕྱི་ལོགས་གི Reputation དེ་ལ་ང་ཚོའི་གི་ད་དེ་ལ་ཅིག་ཁོ་ཚོས་ཀྱི་ཉེན་ཁ་ཅིག་མཐོང་གི་ཡོད་ལ། དེའི་ཉེན་ཁ་དེ་ཁོ་ཚོས་ཀྱི་ད་དེ། ཅིག་མེད་པ་བཟོ་ཡ་ད། ཕྱི་ལོགས་ལ་ཡོད་བསྡད་པའི་ཀྱི་ཚོགས་པ་ཞུ་གཏུག་ཁག་ཡིན་ནས་གསར་འགྱུར་བརྒྱུད་ལམ་ཁག་ཁོ་རང་ཚོ་ལ་ཡ་ད་ཅིག། ཁ་བཀག་ཡ་གི་དེ་ཚོ་ཚང་མ་ངེད་ཀྱི་ད་དེ། ད་ད་ལྟའི་ཀྱི་དུས་ནས་སེའུ་རེད་བསམ་གྱི་འདུག་ལོ། ད་སྙན་ཐོ་དེ་ནང་གཙོ་བོ་དེ་ད་རྒྱ་ནག་གཞུང་གི། ཕྱི་སྡོད་ཟེར་བ་ལ་ད་བཙན་བྱོལ་བོད་མི་ཚོ་ལ་ཡ། ཤུགས་རྐྱེན་ད་ཁོ་ཚོ་ལ་ཡ་གཉའ་གནོན་ག་རེ་བྱེད་ཀྱི་ཡོད་མེད་དེ་མུ་མཐུད་ནས་བཏང་ཡོད་པ་རྣམ་པ་ཚོའི་སྙན་ཐོ་ནང་གསལ་པོ་གསལ་འདུག་དེ་འདྲ་སོང་ཙང་ད་བོད་མི་ཚོ་གྱི་ཕྱི་སྡོད་བོད་མི་ལབ་ལ་ད་བཙན་བྱོལ། ད་ནི་ཕྱི་རྒྱལ་ལ་ཡོད་བོད་མི་ཚོས་ད་དེ་འགོག་ཐབས་ལ་ཡ། ནི་ལས་འགུལ་ག་རེ་རུ་ཞིག་སྤེལ་ན་ཡག་པོ་འདུག་བསམ་གི་འདུག་རྣམ་པ་ཚོས་ཡ་ཉན་ཉམས་ཞིབ་བྱས་པས་ཡང། དེ་འདྲ་བྱས་ན་ཡག་པོ་འདུག་ཟེར་རྣམ་པ་ཚོར་དགོངས་ཚུལ་དེ་འདྲ་རག་ཡོད་སྲིད་པ་རེད། ང་ཚོའི་གི་སྙན་ཐོ་དེའི་གི་དམིགས་ཡུལ་གཙོ་བོ་དེ་ག་རེ་དང་པོ་དེ་ང་ཚོས་ཀྱི། ཁྱབ་བསྒྲགས་བྱེད་བྱེད་དགོས་ས་དེ་ང་རང་ཚོའི་གི་བོད་པའི་སྤྱི་ཚོགས་ནང་ལོགས་རང་ལ་ཆགས་ཀྱི་འདུག་ཧ་གོ་ཡ་བྱེད་འདུག་ཧ་གོ་ཡ་བྱེད་འདུག་ག་ཡིན་ཟེར་ན། ང་ཚོའི་གི་ད་ལྟའི་གི་ཆར་ལ་སྤྱི་ཚོགས་ནང་ལ་ག་རེ་འདུག་ཟེར་ན་རྒྱ་ནག་གི་རྒྱལ་མཚམས་བརྒལ་ནས་གཉའ་གནོན་བྱེད་ཡོད་ཅེས་ར། འདི་གཅིག་རྒྱུན་ལྡན་གི་གཅིག་འགྲོ་སྟངས་གཅིག་ཡིན་བསྡད་པ་ད། འདི་ཁྲིམས་འགལ་མ་ཡིན་པ་ད་ཨ་ནི་གཅིག། འདི་ད་ཡིན་ཤག་ཤག་ཟེར་ཡོད་ཅེས་ར། འོ་དེ་འདྲ་གཅིག་རྣམ་པ་ད་ཤུགས་ཆེན་པོ་ཞིག་འདུག། འདི་ང་ཚོའི་གི་དང་པོ་བོད་པ་གི་སྤྱི་ཚོགས་ནང་ལོགས་ལ་དེ་འདྲའི་གི་རྒྱལ་མཚམས་བརྒལ་ནས་གཉའ་གནོན་ཁོ་རང་ཚོའི་དམིགས་བསལ་གི་ད་དེ་འདྲའི་ག་ལ་དཀའ་ངལ་འཕྲད་བསྡད་མཁན་ཁོ་ཚོ་ལ་འདི་དཀའ་ངལ་གཅིག་ཏན་ཏན་ཡིན་པ་འདི་ང་ཚོའི་གི་ངོས་འཛིན་དགོས་ད་དང་པོ་འདི། གནས་སྟངས་དང་པོ་གཅིག་འདི་གལ་ཆེན་པོ་འདི་ཆགས་ཀྱི་འདུག་དེ་ནས་གཉིས་པ་དེ་ལ་ཡང་ད་རྒྱ་ནག་གཞུང་གི་ཐབས་ཇུས་ཤུགས་ཆེན་པོ་ཅིག་ད་ལྟ་རྒྱ་ནག་གཞུང་གིས་ཁོ་རང་ཚོས་ཀྱི་ཐབས་ཇུས་ཅིག་གི་བརྒྱུད་བྱས་ད་སྤྱི་ཚོགས་ནང་ལོགས་ལ་ཡང་ད་སོ་པ་དང་ཡང་ད་དཀྲུག་རྐྱེན་ཡང་ད་དེ་འདྲའི་ཀྱི་མང་པོ་ཅིག་ཁོང་ཚོས་ཀྱི་རྒྱ་ནག་གཞུང་གིས་བེད་སྤྱོད་བཏང་གི་ཡོད་ར། དེ་མང་པོ་ཅིག་ཉེ་བའི་ཆར་ད་ང་ཚོ་སྤྱི་ཚོགས་དྲ་ལམ་ཡིན་ན་ཤུགས་ཆེན་པོ་ཞིག་ཆགས་ཀྱི་ཡོད་ར། སྤྱི་ཚོགས་དྲ་ལམ་ནང་ལོགས་ལ་ད་ང་ཚོས་ཀྱི

རོགས་པའི་གི་ཡི་གེ་ཡིས་བཏང་བ་ཡིན་ན། ཨ་ནི་མི་དེ་གི Profile Pic ལ་གོང་ས་མཆོག་གི་སྐུ་པར་བཞག་ཡ་དང། ཁོ་རང་གི Page ག་ལ་ཡ་ཨ་ནི་ཅིག་བོད་དང་དེ་འདྲའི་གི་སྲིད་སྐྱོང་དང་ཆབ་སྲིད་དང་དེ་འདྲའི་གི་འབྲེལ་བ་ག་གནས་ཚུལ་མང་པོ་ཞིག Share བྱེད་བསྡད་མཁན་དེ་འདྲ་ཡིན་པ་ཡིན་ན། ཡིན་གཅིག་མིན་གཅིག་འདི་ཤར་རྒྱག་ཁོ་རང་ཨོ་འདི་ད་བོད་པ་ཅིག་གི་བོད་པ་གི་འཐབ་རྩོད་རྒྱབ་སྐྱོར་རེད་ཤག་ཨ་ནི་ཁོ་རང་ཤར་རྒྱག Accept བྱེད་ཀྱི་རེད་བརྗོད་པ་འདི་ལྷག་པ་དུ་བྱས་མི་འདུག་དེ་འདྲའི་གི་མིང་དེ་འདྲའི་འཁྱེར་བྱས་པར་དེ་འདྲའི་བེད་སྤྱོད་བཏང་བྱས། ཚོགས་པ་ནང་ལོགས་ལ་ཡང་དཀྲུག་རྐྱེན་ཀྱི་དམིགས་ཡུལ་གྱི་དེ་ཉིད་ཀྱི་རྣམ་པ་མང་པོ་ཞེ་པོ་ཞིག་འདུག་དེའི་སྐབས་ལ་གཅིག་ང་ཚོའི་གི་སྤྱི་ཚོགས་ངོས་ལ་དེ་ག་ལ་དངོས་གནས་དོ་སྣང་ཅིག་བྱེད་དགོས་འདུག་བསམ་གྱི་འདུག་གང་ཡིན་ཟེར་ན་ང་རང་ཚོའི་གི་ཧ་གོ་གི་དེ་འདྲའི་དཔེ་ཞིག་དེ་འདྲའི་གཉིས་གསུམ་འདུག་དེའི་ནང་ལོགས་གཅིག་ལྟ་བ་ཡིན་ནས་སྤྱི་སྤྱི་ཚོགས་ནང་བཙན་བྱོལ་ནང་ལོགས་བཙན་བྱོལ་གྱི་སྤྱི་ཚོགས་ནང་དུ་མི་སྣ་གནད་འགག་དེ་འདྲའི་མང་པོ་ཞིག་དེ་ནང་ལ friend ཡོད་བསྡད་པ་དེ་འདྲའི་འདུག་ད་དེ་འདྲའི་ཡོད་དེ་དེའི་གི་མི་མང་པོ་ཅིག་ལ image ག་རེ་རེད་ལབ་ན་ཨ་ནི་དེའི་ཅན་དེ་གཅིག་ཏག་ཏག་ཅིག་དངོས་གནས་ཅིག་ཡིན་རེད་བསམ་གྱི་རེད་བ so དེའི་ང་ཚོའི་གི་རྗེས་མ་མ་འོངས་པ་དེ་འདྲའི་ག་ལ་ཅིག Like ཅིག་བྱེད་དགོས་ནས་རེད Follow བྱེད་དགོས་ནས Accept བྱེད་དགོས་ནས་དེ་འདྲའི་རིགས་ལ་ང་ཚོས་ཀྱི་ཅིག་བསམ་བློ་ཡག་པོ་བསམ་བློ་གཉིས་གསུམ་དུ་བཏང་བྱས་ནས་དེ་འདྲ་ཅིག་བྱས་ན་ཡག་པོ་འདུག་བསམ་ཨ་འདི་ནས་གསུམ་པ་འདི་ལ་ཨ་ནི་ང་རང་ཚོ་སྒྲིག་འཛུགས་ངོས་ནས་དེའི་ག་ལ་ཅིག་དེའི་གནད་དོན་འདི་ག་ལ་གལ་ཆེན་པོ་བརྩིས་བྱས་སྲིད་ཇུས་ཡིན་ནས་ཅིག་བཟོས་ན་ཡག་པོ་འདུག་ག་སྲིད་ཇུས་ཡིན་སྲིད་ཇུས་བཟོས་ད་དེ་ནས་ཨ་ནི་རྒྱལ་མཚམས་བརྒལ་ནས་གཉའ་གནོན་དེ་འདྲའི་སྒང་ལ་དཀའ་ངལ་འཕྲད་བསྡད་པའི་མི་སྣ་མང་པོ་བྱོས་ལ་ཁོ་རང་ཚོའི་མྱུར་པོ་ཚོགས་འདུ་འཚོགས་དགོས་པའི་ནད་པའི་དྲུག་འདུག་ཆུང་བ་དེ་འདྲའི་སྒང་ལ་ང་ཚོས་ཀྱིས་ད་ང་རང་ཚོ་སྤྱི་ཚོགས་ཀྱི་ངོས་ནས་འདི་ང་ཚོས་ཀྱིས་གདོང་ལེན་ག་འདྲ་བྱེད་ཀྱི་ཡིན་པའི་སྐོར་དེ་འདྲའི་སྒང་ལ་ཅིག་ཐབས་ལམ་ཡིན་ནའང་ཅིག་བསམ་བློ་བཏང་ཡ་དང་དེ་འདྲའི་ཅིག་ཅིག་ཆ་ཤས་དེ་འདྲ་བཏོན་ཐུབ་པ་ཡིན་ན་ཨ་ནི་ཏན་ཏན་ང་ཚོས་ཀྱིས་ཡང་ཅིག་མ་འོངས་པ་ཀྱི་འཐབ་རྩོད་དེ་ནང་ལོགས་ལ་ངེས་ཕན་ཐོགས་ཡ་ཀྱི་གནས་སྟངས་ཅིག་ཡུམ་ཏན་ཏན་ཡོང་གི་རེད་བསམ་གྱི་འདུག་ཨ་ནི་དེ་ནས་གསུམ་པ་དེ་ལ་ད་ང་ཚོས་ཀྱིས་དམིགས་ཡུལ་གཙོ་བོ་དེ་རྒྱལ་སྤྱིའི་གི་སྤྱི་ཚོགས་ནང་ལོགས་ལ་ག་ལ་བ་རེད། ལྷག་པར་དུ་ད་དམངས་གཙོ་ཡིན་བསྡད་པའི་གཞུང་འདི་འདྲ་ཡོད་ལ་ཁོ་རང་ཚོ་ལ་ཡང་ཨ་ནི་ད་ལྟ་རྒྱ་ནག་གི་རྒྱལ་མཚམས་དང་བརྒལ་ནས་གཉའ་གནོན་བྱེད་མཁན་གྱི་མི་སྣ་གནད་འགག་ཡོད་ལ་ཁོ་རང་ཚོ་ལ་དེ་གཅིག་དང། ཉེས་པ་བཏང་ཡ་ཡོད་ལ་དབྱིན་ཇི་ལ sanctions བྱས་ཡོད་ལ་དེ་འདྲ་བྱེད་དགོས་དེ་གནད་འགག་ཅིག་རེད་ཤག་དེ་འདྲ་མ་བྱས་པ་ཡིན་ན་ཨ་ནི་གཅིག་ཁོ་ཡི་གཅིག་གཅིག་ཡོང་བསྡད་ཀྱི་ཡོད་དུས་བསམ་པ་གཅིག་མེད་བ་བཟོས་ནས་ཁག་པོ་ཞིག་ཆགས་ཀྱི་འདུག་གཅིག་ཉེས་པ་བཏང་ཡ་རེད་དེ་གནད་འགག་ཅིག་ཆགས་ཀྱི་འདུག་ཨ་ནི་དེ་ནས། ལྷག་པར་དུ་ཁོ་རང་ད་ལྟ་དམངས་གཙོའི་གི་གཞུང་དེ་ཚོས་ཀྱིས་སོ་སོའི་གི་རྒྱལ་ཁབ་ནང་ལོགས་ལ་གལ་སྲིད། བོད་ནས་ཡིན་བསྡད་པ་དང་ད་ག་ནང་བཞིན་གི་ད་རྒྱ་རྒྱ་མི་རིགས་ཡིན་བསྡད་པ་དེ་འདྲའི་སྒང་ལ་དཀའ་ངལ་འཕྲད་དེ་ངས་ཁོ་རང་ཚོ་ལ་ཡང་ཨ་ནི་ཅིག་རོགས་པ་བྱེད་ཡ་ད་སོ་སོའི་གི་གཞུང་ནང་ལོགས་གི་དམིགས་བསལ་གི་ལྷན་ཁང་དེ་འདྲ་ཞིག་དེ་འདྲའི་སྒང་ལ་རྒྱལ་མཚམས་བརྒལ་ནས་ལོགས་ཀ་ཅིག་དེ་འདྲས་བཟོས་བྱས་ཨ་ནི་ཅིག་དཀའ་ངལ་འཕྲད་ས་དེ་ཚོ་ལ་ཡང་ཅིག་མ་འོངས་པ་ཞུ་གཏུག་བྱེད་དགོས་ན་ད་དེ་ལ་འགྲོ་དགོས་རེད་བྱེད་བྱེད་ཅིག་ཡོད་པ་ཡིན་ན། ཨ་ནི་ཅིག་མ་འོངས་པ་དེ་འདི་འདྲའི་ཅིག་རིགས་ཀྱི་གནད་དོན་དེ་ཚོ་ཅིག་འགོག་ཐབས་བྱེད་ཀྱི་ངེས་ཀྱི་ཡོང་གི་རེད་བསམ་གྱི་འདུག་ད་ལྟའི་ཆར་ལ་ཨ་རི་ཨ་རི་གཞུང་མ་གཞི་ཨ་རི་དང་རྒྱལ་ཁབ་གཉིས Australia ཡིན་ཟེར་གཉིས་སུ་མ་གཞི་དེ་འདྲའི་མ་གཞི་གཞན་མང་པོ་ཅིག་ལ་ཡོད་མ་རེད་པ་ད་འདིའི་སྒང་ལ་ང་ཚོས་ཀྱི་ཤུགས་བརྒྱབ་བྱས་ཨ་ནི་དེ་འདྲའི་ཀྱི་སྒང་ལ་ཅིག་ཞུ་གཏུག་རྒྱག་ས་ཡིན་ནའང་རེད་ཅིག་གནས་ཚུལ་དེ་ཡག་ལྟ་ཅིག།

ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་དུ་གཡུ་སྒྲོན་ནས་གལ་ཆེའི་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་ཡིན། རྒྱ་ནག་གཞུང་གིས་དེང་སྐབས་བོད་དེ་ནི་འཕྲུལ་རིག་གི་ལྟ་སྲུང་འོག་ནས་ཕྱི་ནང་ཀུན་ལ་དམ་དྲག་ཆེན་པོ་བྱེད་བཞིན་པ། གཙུག་གཡུ་ཞེས་པའི་ཚོགས་པས་སྙན་ཐོ་ཞིག་བཏོན་པའི་ཤོག་གྲངས་སུམ་ཅུ་སོ་བཞི་ཅན་གྱི་སྙན་ཐོ་ཞིག་ནང་གསལ་བཏོན་གནང་འདུག། དེ་ཡང་ནང་དོན་དོན་ཚན་བཅུ་གཉིས་འཁོད་པའི་དཔྱད་ཞིབ་དེ་ནི་བསྟན་འཛིན་རྡོ་རྗེ་ལགས་ཀྱིས་བྲིས་གནང་བའི་བོད་ནང་གི་དམ་དྲག་གནས་སྟངས་སྐོར་གྱི་སྙན་ཐོ་ཞིག་ཡིན་པ་དང་བོད་དེ་རྒྱ་ནག་གཞུང་གིས་འདས་པའི་ལོ་ངོ་བཅུ་གྲངས་རིང་གོ་མཚོན་དང་མཚོན་ཆའི་འོག་ནས་དྲག་གནོན་བྱས་མ་ཟད་དེང་སྐབས་བོད་མི་ཚོས་ལག་ཁྱེར་ཁ་པར་དང་ཕྱི་ལ་བཙུགས་པའི་དཔར་ཆས་ཀྱི་ཐོག་ནས་ལྟ་བཤེར་གྱིས་མྱུལ་ཞིབ་བྱེད་པ་དང་ཆབས་ཅིག་བོད་མི་ཚོ་དོན་དངོས་དང་གནས་ཚུལ་ངོ་མ་ཤེས་རྟོགས་མེད་པའི་ཐོག་ནས་སྔར་བས་དམ་དྲག་འོག་ཏུ་གནས་བཞིན་པའི་སྐོར། གཙོ་བོ་དཔྱད་གཞིའི་གནས་ཚུལ་ལ་གཞིགས་ཏེ་གསུངས་འདུག། ད་དུང་ཁོང་གི་དཔྱད་ཞིབ་ཀྱི་གནས་ཚུལ་དེའི་ནང་གཙོ་བོའི་གནད་དོན་ཁག་ཅིག་བཀོད་ཡོད་པ་ལས། དང་པོ་རྒྱ་ནག་གཞུང་གི་སོ་ལྟའི་བྱ་སྤྱོད་དེ་ནི་བོད་མིའི་སྨྲ་བརྗོད་རང་དབང་ཐོག་ལ་དམ་དྲག་བྱེད་རྒྱུ་ཙམ་མིན་པར། བོད་མི་ཕན་ཚུན་འབྲེལ་བ་དང་བསམ་ཚུལ་བརྗེ་ལེན་བྱེད་པ། ཕན་ཚུན་འཚོ་བ་སོགས་ཤོད་རེས་ཀྱི་འབྲེལ་ལམ་ལ་དམ་དྲག་བྱེད་པ་ཞིག་ཏུ་འགྱུར་བཞིན་ཡོད་པ་རེད་ཅེས་དང། དེ་བཞིན་ཡང་སྙན་ཐོའི་ནང་མུ་མཐུད་བོད་རང་སྐྱོང་ལྗོངས་ཟེར་བའི་ནང་བོད་ཀྱི་ནག་ཚོགས་སྤྱི་ཚོགས་ཀྱི་ནག་ཉེས་གནས་སྟངས་ཐད་དབྱེ་ཞིབ་ཟེར་བའི་དྲ་ལམ་གླེང་སྟེགས་བརྒྱུད་ནས་ཉེན་རྟོག་པས་གྲངས་གཞི་འཚོལ་བསྡུ་བྱས་ཏེ་ལྟ་ཞིབ་བྱེད་བཞིན་པའི་སྐོར་ལུང་འདྲེན་བྱས་ཡོད་པ་དང། དེ་བཞིན་སྙན་ཐོའི་མཇུག་ཏུ་རྒྱལ་སྤྱིའི་གཞུང་དང་ཚོགས་སྡེ་ཁག་ནས་ཕྱི་རྒྱལ་གྱི་འབྲེལ་ཡོད་ཚན་རིག་ལག་རྩལ་བཟོ་ཚོང་ཁང་ཚོར་རྒྱ་ནག་ལ་ལྟ་རྟོག་བྱེད་པའི་ཡོ་བྱད་ཚོང་འབྲེལ་བྱེད་པའི་སྲིད་ཇུས་ཕྱིར་འཐེན་བྱས་ཏེ་དེ་དག་བཀག་འགོག་བྱེད་དགོས་པའི་འབོད་སྐུལ་ཡང་ཞུས་འདུག། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་དུ་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སེངྒེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན